ད་རྒྱ་གར་ལ་རྒྱ་གར་གྱི་གནས་སྟངས་ལ་གསར་འགྱུར་བརྒྱུད་ལམ་ལ་དོ་སྣང་བྱེད་མཁན་ཡོད་ན། རྒྱ་གར་གྱི་གསར་འགྱུར་བརྒྱུད་ལམ་ཚང་མ་ནང་ལ་ད་ཤེས་དེ་ཡག་གི། CAA ཡང་མིན་ན CAB ལབ་ཡག་གི་ད། དབྱིན་ཇི་ཐོག་ནས CAB ཡང་མིན་ན CAA ལབ་ཡག་གི་ད། དེ་ནི་རྒྱ་གར་གྱི་ད་རིང་ད་ཁྲིམས་ཡིག་གསར་བ་གཅིག་གཏན་འབེབས་བྱེད་སྟངས་དེ་གི་དེ་དང་འབྲེལ་བའི་བགྲོ་གླེང་གཅིག་བྱས་ན་བསམ། གང་ཡིན་ཟེར་ན་འདི་གི་ད་རྙོག་དྲ་འདི་ད་ད་རྒྱ་གར་ནང་ལོགས་ལ་ད་དཔེ་ཚ་ཚ་འུར་འུར་གྱི་འགྲོ་བསྡད་པ་གཅིག་ད་དེ་ནི་ད་དེའི་སྐོར་ལ་ང་ཚོ་བོད་པ་གི་ག་ཙམ་གྱི་དོ་སྣང་བྱེད་ཀྱི་ཡོད་མེད་འདྲ་བོ་ཅིག་ད། བོད་པ་ལ་དེ་དེ་མི་ཁ་ཤས་ཀྱིས་ད་དེ་བཤད་ཐུབ་ན་ཡག་པོ་འདུག་ལབ་མཁན་མང་པོ་བྱུང་སོང་ཨོ་རྒྱན་ཁྱེད་རང་གིས་དེ་དེ་འདྲ་ལབ་མཁན་གྲོགས་བྱུང་སོང་ཡ་དེ་འདི་སྐོར་ལ་བྱེད་རོགས་ཞིག་ལབ་མཁན་དེ་འདྲ།
རོགས་པ་ད་དེ་ལ་ཨ་རི་ནང་ལོགས་ལ་ཐུ་བྷའི་མི་གཉིས་རོ་མི་གཅིག་གཉིས་ཡོད་དུས་དེ་ཚོ་ནང་ལ་ང་ཚོ་སྐད་ཆ་བྱུང་འདི་ག་ལ་གྲོས་བསྡུར་མང་པོ་བྱུང་རོ་གཅིག་གནད་འགག་ཆེན་པོ་ཆགས་ཡོད་དུས་གཅིག་ད་ག་ལ་རེད་རྒྱ་གར་དེ་ད་ལྟའི་ཆ་ལ་ང་ཚོ་འཛམ་གླིང་ནང་ལ་དམངས་གཙོ་ཆེ་ཤོས་གཅིག་ལབ་ཀྱི་ཡོད་རེད་དེ་མཉམ་དུ་ནི་ཡང་བོད་པའི་བཙན་བྱོལ་གྱི་ས་དེ་ནས་བཙན་བྱོལ་གཞུང་སྡོད་ས་ཅིག་རེད་པ་ཆགས་སྡོད་རོགས། དེ་ནས་རྒྱ་ཁྱོན་ཐོག་ནས་རྒྱ་གར་ལ་ནང་དུ་དཔེ་མཚོན་བཞག་ས་རོགས་ཀྱི་ངོས་འཛིན་བྱེད་ཀྱི་ཡོད་རོགས་ནམ་རྒྱུན་དུ། དེ་ནི་ད་དེའི་ནང་ལོགས་ལ་ད་ལྟའི་ཆར་དུ་ཆབ་སྲིད་ཀྱི་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་འགྲོ་འདུག་ད་དེའི་མགོ་ཚོས་པའི་ཐབས་ཤེས་བྱེད་དགོས་འདུག། འདི་གིས་ནི་ང་ཚོ་ལ་ད་བྱས་ཙང་ནི་ལྟ་ན་ང་ཚོ་ལ་ད་འདི་གིས་གནད་འགག་ག་རེ་ཡོད་མེད་དེ་མགོ་ཚོས་ཏེ་ད་ང་ཚོ་ནམ་རྒྱུན་དུ་གྲོགས་པོ་དེ་ཚོ་ཐུག་དུས་ནམ་རྒྱུན་དུ་གྲོས་བསྡུར་བྱེད་ཤེས་ཀྱི་ཡོད་རོགས་ཨང་ཁ་སང་ངེད་ཀྱི་རོགས་པ་འདི་འདྲ་ལ་ད་འདི་ག་ལེ་ཚན་ཞིག་བཟོ་གི་ཡིན་ལབ་དུས་ཡག་པོ་འདུག་ལབ་ཡོད་དུས་ད་ད་ཐབས་ཤེས་བྱས་རེད་འདི་ལེ་ཚན་འདི་ག་ལ་རོགས། རེད། ཨ་ནི་ད་ཨུ་རྒྱན་གྱི་ལབ་པ་འདྲ་བོ་རེད། ད་འདི་གཅིག་འདི་གཅིག་དང་ད་རྒྱ་གར་ནང་ལ་དེང་སང་གི་གསར་འགྱུར་ལ Current Affairs ལབ་ཀྱི་ཡོད་རེད་ད་འདི་གཅིག་ཆགས་ཀྱི་ཡོད་རེད་ཡང་དེ་མཉམ་དུ་ལ་དེ་རྒྱབ་ལོགས་གི་ག་རེ་ལབ་དགོས་རེད་དེ་རྒྱབ་ལྗོངས་དང་འདི་གི Implications ཟེར་ན་ད་འདི་གི་འདི་གི་བྱས་ཙང་དེ་ནི་དེ་གི་ག་རེ་ལབ་དགོས་རེད་གྲུབ་འབྲས་ག་རེ་ག་རེ་ཐོན་གྱི་རེད་ལབ་ཡས་ཅིག་ཡོད་ར་འདི་དྲི་བ་ཅིག་དྲིས་པ་ཡིན་ན་འདི་ཡང་རྒྱ་གར་གཅིག་པུ་མ་ཡིན་པར་བྱས་རྒྱལ་ཁབ་གཅིག་དང་མི་སེར་གི་དྲི་བ་ཅིག་ཡོད་ར་ནི་དེ་ནི་སྤྱིར་བཏང་གི་རྒྱ་གར་གི་ད་ལྟ་གི་ཆ་ལ་རྒྱ་གར་གི་རྒྱ་གར་གྱི་སྤྱི་ཚོགས་དང་རྒྱ་གར་གྱི་གཞུང་ལ་དེ། རྒྱ་གར་གྱི་རྒྱལ་ཁབ་ལ་དེ་ག་འདྲའི་སྒྲིག་འཛུགས་ག་འདྲའི་ཅིག་ག་ལ་གཏན་འབེབས་བྱས་འདུག་ལབ་དེ་རྒྱབ་ལོགས་གི་རྨང་གཞི་དེ་ག་རེ་རེད་ཤག་ལབ་དེ་འདྲའི་དེ་འདྲའི་གི་དྲི་བ། རྒྱ་ཆེན་པོ་ཅིག་དེ་དེང་སང་གི་གསར་འགྱུར་ཙམ་མ་ཡིན་པ་ཅིག་དེ་རྒྱབ་ལོགས་ལ་ཡང་དྲི་བ་རྒྱ་ཆེན་པོ་མང་པོ་རོ་ང་དེ་དེ་འདྲའི་བྱས་ནས་ག་ལ་བར་དེ་གནད་འགག་དེ་གལ་ཆེན་པོ་རུ་མཐོང་སོང་ཡ། ཨོ་ད། སྤྱིར་བཏང་ད། དང་པོ་འདི་ག་རེ་ལབ་དགོས་རེད། བརྗོད་བྱ་འདི་ཁོ་རང་ལ་ད Citizenship Amendment Bill ཟེར་ནས་ད Amendment Bill བྱས་ནས་ད་ཁོང་ཚོས Act ཆགས་པ་རེད Act ལབ་ན་ད་ཁྲིམས་ཡིག་རང་ཆགས་ཀྱི་ཡོད་རོགས་ཁྲིམས་གཏན་འབེབས་བྱས་ཡོད་རེད། Citizenship ཟེར་ན་ད་མི་སེར། རྒྱལ་ཁབ་ཅིག་གི་མི་སེར་མི་སེར་ཆགས་ཡག་དེ་ལབ་ཀྱི་ཡོད་རོགས་དེ་ནི Amendment ལབ་ན་མི་སེར་ཆགས་ཀྱི་ཆ་རྐྱེན་དེ་ལ་ཁོང་ཚོ་གི་བསྒྱུར་བཅོས་ཤིག་བཏང་ཡོད་རོགས། Amendment ལབ་ན་དབུ་འབྱེད་དེ་ཁོང་ཚོ་བོད་སྐད་ཐོག་ནས Amendment ག་རེ་ལབ་དགོས་ན། ད་དེ་ཁོང་ཚོ་གི་རྩ་ཁྲིམས་ནང་ལ་ཡི་གེ་དུ་བསྒྱུར་བ་བཏང་རྒྱུ་རོགས་ཆགས་ཀྱི་ཡོད་རོགས། ཨ་ད་བསྒྱུར་བཅོས་རོགས་བྱེད་རོགས་བྱ་འདོད་དེ་ལ། ལེགས་བཅོས་རོ། ཡིན་རྒྱུ་དེ་ཡག་ག་ཅིག་འགྱུར་བ་ཞིག་གཏང་རྒྱུ་ཡོད་ཁུལ་རོ། རེད་རེད་ལེགས་བཅོས་ལེགས་བཅོས་ལ་ཚིག་ཡག་ག་འདུག་ཨང། རྒྱལ་ཁབ་རྒྱ་གར་ཁོ་རང་ཚོ་རྒྱལ་ཁབ་ནང་ལ་མི་སེར་ཆགས་ཡས་ཀྱི་ཆ་རྐྱེན་ཁ་ཤས་ཅིག་ཡོད་རོ་སྔ་མ་ནས་པེ་ཅེ། Citizenship Amendment དང་ཤོས་ཁོང་ཚོ་གི་གཏན་འབེབས་བྱས་ཏེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་དེའོ་ཅེར་གཏན་འབེབས་བྱས་ཤག་དེ་རྗེས་ལ་ཁོང་ཚོས་ད། རབ་དང་རིམ་པ་དུས་ཚོད་དུས་ཚོད་ལ་འགྱུར་བ་གཏང་གི་གཏང་གི་བྱེད་དོ་ད་དེ་ད། ད་ལྟའི་ཆ་ལ་དེ་ཉིས་ཉིས་སྟོང་བཅུ་དགུ་གི་སྤྱི་ཟླ་བཅུ་གཉིས་ནང་ལོ་བྱེད་རྒྱུ་རེད། ཨ་ནི་ད་གསར་པ་གཏན་འབེབས་བྱེད་འདུག་ག་ལ་ཆ་རྐྱེན་ཁ་ཤས་ཅིག་ད་རྒྱ་གར་གྱི་མི་སེར་ཆགས་ཡས་ལ། ཡིན་ཡང་ཆ་རྐྱེན་དེ་འགྱུར་བ་བཏང་ཡོད་དོ། དེ་བྱས་ནས་ད་ཁོང་ཚོ་ལེགས་བཅོས་བཏང་ཡོད་དེ་ལ Amendment བྱས་དེ་ནི Act ལབ་ན་ད་ཁོང་ཚོ་ད་དེ་རྒྱ་གར་ནང་ལ་ད་ལྟའི་ཆ་ལ BJP གིས་ཁོ་རང་ཚོ་ཁོང་ཚོ་ལ་དེ་རྩམ་པོར་དེ་མང་པོ་ག་རེ་ལབ་དགོས་རེད་དེ་ལ Majority དེ་ཡོད་དུས་སྐབས་ལ། མང་ཆ་དེ་ཡོད་དུས་སྐབས་ལ་ནི་ཁོང་ཚོ་གི་ཁྲིམས་དེ་མ་ལག་བསྟར་བྱས་རྗེས་ཁོང་ཚོ་གི་རྒྱ་གར་གི་གྲོས་ཚོགས་ཀྱིས་དེ་གཏན་འབེབས་བྱས་པ་རོ། ད་དེ་ཁོང་ཚོ་ཁྲིམས་ཡིག་ནི་ད་ཁྲིམས་ཆགས་པ་རོ་ཆགས་ཡོད་རོ། ཨ་ནི་ད་དེ། འགྱུར་བ་ག་རེ་བཏང་ན་རྒྱ་གར་ནང་ལོ་ལ། ཁྱེད་རང་ཆ་རྐྱེན། གསར་པ་ག་རེ་ད་ག་ལོ་མི་སེར་ཆགས་ཡག་ཡིན་ན། ཨ་ནི་ད་ཁོང་ཚོ་གི། རྒྱལ་ཁབ་ད་སྤྱི་དང་རྒྱ་གར་ནང་ལོ་ཁོང་ཚོ་ཚིག་དེ་ལབ་དུས illegal migrant། ར་བ། རྒྱ་གར་ནང་ལོ་ལ་ག་ལོ་རེ། ཁྲིམས་མཐུན་མ་ཡིན་པའི། རྒྱལ་ཁབ་གཞན་པ་ནས་མི་ཡོང་ཆོག་ཡོད་པ་ཡིན་ན། ཁོང་ཚོ་ལ་ད། མི་སེར་ཆགས་ཡག་གི་ལམ་ཁ་སྔས་མ་ཡིན་ན་ད་ཁོང་ཚོ། ཉུང་མཐའ་ལ་རྒྱ་གར་ནང་ལོ་ལ་ད་གལ་སྲིད་ཁྱོད་རང། མི་སེར་ཆགས་དགོས་ཡོད་ན།

སྤྱི་ཟླ་བཅུ་གཉིས་ཀྱི་ཉིས་སྟོང་བཅུ་བཞི་ཀྱི་སྤྱི་ཟླ་བཅུ་གཉིས་ནི་དེའི་སྔས་ལ་རྒྱ་གར་ལ་ཡོད་པ་ཡིན་ན་ནི་ཁྱེད་རང་གལ་སྲིད་ད་རྒྱ་གར་ལ་བསྡད་ཡག་གི་ཡིག་ཆ་དེ་ནི་མེད་པ་ཡིན་ན་ནི་ཁྱེད་རང་ཡང་མི་སེར་གྱི་སྙན་ཞུ་དེ་ཕུལ་ཆོག་གི་རེད་མི་སེར་ཆགས་ཡག་གི་ཁྱེད་རང་ལ་དེ་ད་སྙན་ཞུ་དེ་གོམ་པ་དང་པོ་སྤོ་ཆོག་གི་རེད། དེ་གོམ་པ་རིམ་པ་གཉིས་པ་དེ་ག་རེ་ཆགས་ཀྱི་འདུག་ལབ་ན་ཁྱེད་རང་ཡང་དེ་ཡིན་པ་ཙམ་གྱིས་འགྲིག་གོ་མ་ཁྱེད་རང་རྒྱལ་ཁབ་རྒྱལ་ཁབ་གསུམ་གྱི་ཕྱི་ལོགས་མི་ཕྱི་མི་ལ་ཁོང་ཚོ་གི་འདིར་བལྟ་ཡི་འདུག་ཨ་རྒྱ་ཁབ་གསུམ། རྒྱ་གར་གྱི་ཁྱིམ་མཚེས་རྒྱལ་ཁབ་པ་ཀི་སི་ཐན་དེ་ནི་བང་ལ་དེཤ་དེ་ནི་ཨབ་གྷ་ནི་སི་ཐན་སོ། ཆ་རྐྱེན་དང་པོ་འདི་དུས་ཚོད་ཉིས་སྟོང་བཅུ་བཞི་གི་སྔས་ལ་བྱེད་ཉིས་སྟོང་བཅུ་བཞི་གི་ད་མཇུག་སྤྱི་ཟླ་བཅུ་གཉིས་གི་སྔས་ལ་བྱེད་ཨ་ནི་རྒྱལ་ཁབ་གསུམ་དེ་ཚོ་གསུམ་ནས་ཡིན་དགོས་ཀི་འདུག་ཨ་པ་ཀི་སི་ཐན་བང་ལ་དེཤ་ཨབ་གྷ་ནི་སི་ཐན་བཅས་དེ་ནི་ད་གལ་ཆེ་ཤོས་གཅིག་ག་རེ་འདུག་ན་དེ་དེ་ཙམ་མ་ཡིན་པ་མ་ཚད་པ་བཅས་ཆ་རྐྱེན་གསུམ་པ་དེ་ག་རེ་ན་ཁྱེད་རང་ཡང་མིན་ན

ར། མི་ཟད་ལས་དེ་སངས་ཏེ། ད་ལྟ་འདི་ན་ལ་རྐང་དམིགས་སུ་བཀར་བྱས་ཆོས་ལུགས་དྲུག། མིང་བཏོན་དུས་རང་བཞིན་གྱིས་འདི་ནང་ལོ་ནས་ག་རེ་བུད་འགྲོ་བ་ལབ་ན་ཁ་ཆེ་མར་རང་བཞིན་གྱིས་བུད་འགྲོ་བ་ར། མཉམ་དུ་ཁ་ཤས་ཡོད་ན་ད་ཆོས་ལ་ཡིད་ཆེས་མ་བྱེད་མཁན་ལབ་པ་ར Atheist ལབ་པ་ར་དེ་ཚོ་མར་བུད་འགྲོ་བ་ར། དེ་འདྲའི་བུད་འགྲོ་རྒྱུ་མང་པོ་ཅིག་ད་འདི་རྒྱ་གར་གྱི་རྩ་ཁྲིམས་ལ་ད་རྩ་ཁྲིམས་ཆོས་དང་མ་འདྲེས་པའི་རྩ་ཁྲིམས་བྱོས་རོགས་དེ་ལ་ཁོ་རོ་ད་ཁ་རོ་བདག་འགལ་བ་འདྲ་ཆགས་ཀྱི་འདུག་ཟེར་བ་དེ་ལ་ཁོ་རོ་གཏོར་བཤིག་བཏང་ཡག་གི་ལས་ཀ་ཆགས་ཀྱི་འདུག་རྩ་ཁྲིམས་དང་མཐུན་གི་མི་འདུག་ལབ་མཁན་ཞིག་བྱེད་གི་འདུག་བ། ད་ལྟ་འདི་ནང་ལོ་ལ་རྒྱལ་ཁབ་གསུམ་གྱི་སྐྱོན་དོ་ཅང། རྒྱལ་ཁབ་དང་རྒྱལ་ཁབ་ཁྱིམ་མཚེས་རྒྱལ་ཁབ་མང་པོ་ཡོད་རོ་བ། རྒྱལ་ཁབ་མ་འདྲ་བ་གཞན་པ་མང་པོ་ཡོད་རོ་བ། རྒྱལ་ཁབ་གསུམ་བཏོན་དགོས་པའི་གི་དམིགས་ཡུལ་འདྲ་བོ་ལ་བ་རེད། དེ་གི་རྒྱབ་ལྗོངས་དེ་རྒྱ་ཡན་ཁྱེད་རང་གི་ཐིག་ལ་ན། དེའི་རྒྱབ་ལྗོངས་ལབ་ན། ཁོ་ཚོ་གི་གཅིག་ཐིག་ལ་ཡོད་དོ་དཔེར་ན། ད་ལྟ་རྒྱ་གར་གི་དེ་དག་མི་སེར་གི་ད་ལྟ་ཁྲིམས་དེ་བཞག་དགོས་ཅོ་རེད Citizenship Act ལབ་དེ། དེ་དེ་ག་དུས་ལབ་ན། རྒྱ་གར་རྒྱ་གར་ཁོ་རང་གི་མི་དེ་ཡིན་པ་བྱས། ཡིན་ན་ཡང་སྔོན་མ་རྒྱ་གར། Undivided India། ལབ་ཡོད་དོ། སྔོན་མ་རྒྱ་གར་ཁ་བྲལ་མ་འགྲོ་གོང་གི། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལ་ཁ་བྲལ་མ་འགྲོ་གོང་གི་རྒྱ་གར་གི་ནང་ལོགས་ལ་རྒྱ་གར་གི་མི་དེ་ཚོ་གལ་སྲིད་རྒྱ་གར་མི་སེར་ཆགས་ཡས་ཡོད་ན། ཆགས་ངེས་འཕྲོ་བས་ན། ནི། ག་རེ་ལབ་དགོས་རེད་དེ་ཚོ་ལ་རྒྱ་གར་མི་སེར་ཆགས་ཡས་ཀྱི་ལམ་ཁ་རེད་འོ་ད་ག་རེ་ལབ་དགོས་ཆ་རྐྱེན་འདི་བསྐྲུན་བཞག་འདུག་བ། དེ་ལོ་འདུག་ག་ལ་ད་རྒྱ་གར་ད་སྔོན་མ་རྒྱ་གར་འདི་ད། ད་དེ་སྐད་ཆ་རྒྱ་ཆེན་པོ་ལབ་ཙ་ན་རྒྱ་གར་ཁ་བྲལ་མ་ཡིན་མ་འགྲོ་གོང་གི་རྒྱ་གར་དེ་ག་གམ་རྒྱ་གར་བརྩི་དགོས་རེད་ལབ་བྱོས་ར་དཔེར་ན་བང་ལ་དེཤ་དེ་རྒྱ་གར་བ་ལ་ཆགས་ཀྱི་ཡོད་རེད་ད་རྒྱ་གར་ཁོ་རང་ཚོ་ད་རྒྱ་གར་ནང་ལ་ཆབ་སྲིད་ཀྱི་ལྟ་བ་ཡོད་མཁན་ཁ་ཤས་ཅིག་གི་ད་བང་ལ་དེཤ་ད་པ་ཀི་སྟན་ད་དེ་ནི་ཨབ་གྷ་ནི་སྟན་ཡན་ཆད་རྒྱ་གར་གྱི་བ་ལ་རེད་ལབ་དེ་བྱས་ནི་ཁོ་ཚོས་རྒྱལ་ཁབ་གསུམ་དེ་ཚོ་བརྩི་དགོས་ད་དེ་དེ་དྲི་བ་མང་པོ་ཡོད་རེད་དེ་ལན་གསལ་པོ་བྱས་རྒྱག་ཐུབ་པ་མི་འདུག་ཡིན་ནའི་དེ་ག་རེ་ལབ་དགོས་རེད་དེ་རྒྱབ་ལོགས་ལ་ལྟ་བ་ཅིག་དེ་མེད་ན་འགྲོ་བ་དྲན་གྱི་འདུག་རྒྱ་གར་གྱི་ཁ་བྲལ་མ་འགྲོ་གོང་གི་མི་སེར་དེ་ཚོ་ལ་ད་རྒྱ་གར་གྱི་མི་སེར་ཆགས་ཡ་གི་ལམ་ཁ་ཅིག་ཡོད་རེད། དེ་རྗེས་ནས་ཁོ་ཚོ་ལུང་པ་དེ་ཚོ་གསུམ་བདམས་མེད་ན་འགྲོ་ཟེར་མཁན་གྱི་དྲན་གྱི་འདུག། རེད་རེད་ངའི་གི་བསམ་པ་ལ་འདི་རང་ཧ་ལམ་ད་ད་ལྟའི་རྒྱ་གར་གྱི་གཞུང་འཛིན་འདི་ད་ང་ཚོ་འདི་འདི་གཙོ་བོ་ཆགས་བསྡད་ཡོད་རོ་ད་ལྟའི་རྒྱ་གར་གྱི་གཞུང་འཛིན་འདི་ཧིན་རྡུ་གྱི་ལྟ་བ་མཁྲེགས་འཛིན་ཟིན་མཁན་གྱི་གཞུང་འཛིན་ཆགས་བསྡད་ཡོད་རོ BJP Bharatiya Janata Party ལབ་འགྲོ་རོ་ད་དེ་གི་སྐད་ཆ་མང་པོ་ཞིག་ནང་ལོགས་ལ་ད་འཕྲོད་བྱས་ག་རེ་རེད Akhand Bharat རོ་རྒྱ་གར་ད་ཁ་བྲལ་མ་ཡིན་པའི་རྒྱ་གར་རྒྱལ་ཁབ་ཆེན་པོ་ཞིག་སྐད་ཆ་བཤད་ཀྱི་རོ་དེ་འདྲའི་སྐད་ཆ་བརྒྱུད་བྱས་ཁོ་རང་ཚོ་གི་ད་ལྟ་ལུང་པ་གསུམ་དམིགས་སུ་བཏོན་འདུག་ལུང་པ་གསུམ་ཀ་དོ་སྣང་བྱེད་ན་ང་ཚོ་ག་རེ་ཁ་ཆེའི་ལུང་པ་ཆགས་ཡོད་རོ། ད་དེ་ནང་དུ་ཁོང་ཚོ་གི་ལབ་ཡ་ག་རེ་ལབ་ཡོད་རེད་ལབ་ན་ཁ་ནས་ག་རེ་ལབ་ཡོད་རེད་ལབ་ན་ང་ཚོའི་གི་འདི CAA ཁྲིམས་གསར་བ་འདི་སྐྱར་ལེགས་བཅོས་བྱེད་རྒྱུ་ཁྲིམས་གསར་བ་འདི་ད་ག་རེ་བཟང་སྤྱོད་ངོས་ནས་རོ་གཅིག་ལུང་པ་གཞན་པ་འདི་ཚོ་གསུམ་ནང་ལོགས་ལ་ཆོས་ཁ་ཆེ་མ་ཡིན་པ་ཆོས་ལུགས་གཞན་པ་དད་པ་བྱེད་མཁན་མི་འདི་ཚོ་གཉའ་གཉའ་གནོན་འགྲོ་གི་ཡོད་འདུག་རོ་དེ་ཚོ་ནང་མང་པོ་གཅིག་ལ

ཆེ་མི་འདུག་རོ། ང་ཚོས་འདི་ལེགས་བཅོས་བྱེད་ཀྱི་ཡོད་ཀྱི་སྐད་ཆ་བྱས། གནད་འགག་ཆེན་པོ་གཅིག་ད་ལྟ་ལུང་པ་གཞན་པ་ཁྱིམ་མཚེས་མང་པོ་རྒྱལ་ཁབ་ནང་ལོགས་ལ་གཉའ་གནོན་འགྲོ་གོ་ལ་འགྲོ་གོ་རོ། རོ། ཆ་ན་ད་ལྟ་བྷུ་ཊན་ནང་ལོགས་ལ་རྙོག་དྲ་བྱུང་བསྡད་ཡོད་རེད་ཡེ་ཤུ་གི་རྙོག་དྲ་གྲངས་ཉུང་མི་རིགས་ཡེ་ཤུ་གི་རྙོག་དྲ་བྱུང་བསྡད་ཡོད་རེད་དེ་ནང་བཞིན་གྱི་ཤྲི་ལངྐ་ནང་ལ་བྱུང་བསྡད་ཡོད་རེད་མ་ཡན་མར་ནང་ད་ཉེ་ཆར་ཆར་ད་མ་ཡན་མར་ལབ་ན་ཡིན་རྒྱུ་ད་ག་རེ་རེད་འབར་མ་ལབ་ན་ད་ཅིག་ནང་པའི་གི་རྒྱལ་ཁབ་ཅིག་ཆགས་བསྡད་ཡོད་རེད་ཡིན་ནའི་དེ་ནང་ལོགས་ལ་རོ་ཧིན་རྒྱ་མུ་སི་ལིམ་མང་པོ་ཅིག་ད་གཉའ་གནོན་སྐད་ཆ་ཆེན་པོ་ཆགས་བསྡད་རོ། དེ་ཚོ་ག་རེ་ལབ་དགོས་སྐད་ཆ་བཤད་ཀྱི་མ་རོ། བ། དེ་མ་ཟད་ཀྱི་ད་ལྟ་པ་ཀི་སི་ཐན་ནང་ལོགས་ལ་ཡང་ཁ་ཆེ་ལབ་དུས་ཚང་མ་རྡོག་རྡོག་གཅིག་རེད་མི་འདུག་ཁ་ཆེ་ནང་ལོགས་ལ་དབྱེ་བ་མང་པོ་འདུག་པ་ཀི་སི་ཐན་ནང་ལོགས་ལ་གཙོ་བོ་དེ་ཁྲིམས་ཀྱི་ཡིན་འདུག་ནི་ཤི་ཡཱ་དང་ཨེ་མཱ་དི་ཡཱས་སླེབས་འདུག་དེ་མ་ཡིན་གྱི་ཁ་ཆེ་གི་ནང་ལོགས་ལ་ཡང་བྱེ་བྲག་པ་དེ་འདྲ་ཡོད་ས་རེད་བ། དེ་ཚོ་ཚང་མ་ཅིག་གཉའ་གནོན་གྱི་དཀའ་ངལ་ཅིག་འཕྲད་ཀྱི་ཡོད་འདུག་ད་མང་པོ་ཅིག་སྐྱོན་འཛུགས་བྱེད་མཁན་མང་པོ་ཅིག་རྒྱ་གར་གྱི་ཁྲིམས་ཟིན་དགོས་པའི་གཙོ་བོ་དམིགས་ཡུལ་དེ་ག་རེ་ལབ་ན། རོ། ཁ་ཆེ་དང་པོ་བྱས་བྱས། རྒྱ་གར་ནང་ལོགས་ལ་ཁ་ཆེ་དང་ཧིན་དུ་གི་དབྱེ་བ་བྱས་ལབ་ཡོད་རོ། དེ་མིན་གལ་སྲིད་དངོས་གནས་ཀྱི་ཅིག། སྐྱབས་བཅོལ་དང་དེ་ཚོ་སྤྲད་ཀྱི་འདོད་པ་ཡོད་ན། ཆོས་ལུགས་ཅིག་ངོས་མ་ཟིན་པ་བྱས་བྱས། ཆོས་ལུགས་གང་འདྲ་ཡིན་ན། ཁྱིམ་མཚེས་རྒྱལ་ཁབ་གཡས་གཡོན་ཆ་ཚང་ནི། གཉའ་གནོན་འགྲོ་མཁན་ཆ་ཚང་ལ་མི་སེར་གྱི་ཐོབ་ཐང་སྤྲད་ན་འགྲིག་གི་འདུག་བ་ལབ་ཀྱི་ཡོད་རོ། རོ། ཁ་ཆེ་གཅིག་པུ་འདི་ནས་ཕུད་དགོས་ཡ་གི་རྒྱུ་མཚན་མི་འདུག་བ་ལབ་འདི་སྐད་ཆ་བཤད་ཀྱི་ཡོད་རོ་གཙོ་བོ་འདི།

གཞུང་གི་ལྟ་སྟངས་ལ། ཆོས་ལུགས་ཀྱི་དྲི་བ་རྩ་བ་རང་ནི་དྲི་རྒྱུ་ཡོད་པ་མ་རེད་ཁྱེད་རང་ཆོས་ལུགས་ག་རེ་ལབ་ནི་ཆོས་ལུགས་ཀྱི། མིག་གིས་ཆོས་ལུགས་ཀྱི་ངོ་བོ་ཐོག་ནས་དབྱེ་བ་འཁོར་བཅས་ཤུགས་མེད་ལ་ནི་ད་ཁོང་ཚོ་གི། རྩ་ཁྲིམས་ཀྱི་ད་སྔོན་བརྗོད་ལ་ཡོད་ར preamble ནང་ལོགས་ལ། ཁོང་ཚོ་གི། ག་རེ democratic socialist secular republic ལབ་འདུག་ག་ལ secular ལ་དེ་དཔེ་བཏང་ཚོ་ནི་ཆེད་མངགས་བཞག་དགོས་རྒྱུ་མཚན་དེ་རེད་བ་ད་ཁོང་ཚོ། གཞུང་གི་ངོས་ནས་ལྟ་སྟངས་ལ། ཆོས་ལུགས་རྩ་བ་རང་ནི་དབྱེ་བ་མེད་ལ་འདུག་ད་དེ། དེ་ལ་ཐད་ཀར་ད་དེ་བརྡབ་གསིག་བཏང་ཡ་འདྲ་བོ་ཅིག། དེ་ཁྲིམས་དེ་ཁྲིམས་ཡིག་ཡིན་འདུག་ག་ལ་དཔེར་ན། ཁོང་ཚོ་ལ་ད་ལྟ་བ་ཡག་པོ་རེད་ཁོང་ཚོ་གི་མི་གཞན་པ་ག་ལོ། ཆོས་ལུགས་ཐོག་ནས་གཉའ་གནོན་ཟེར་མཁན་ཡིན་ན་རེད་ཅེ་ད། རྒྱ་གར་ལ་རྒྱ་གར་ཟེར་མཁན་རྒྱལ་ཁབ་དེ་ལོ་རྒྱུས་ནང་ལོགས་ལ་སུ་ཡོང་བ་ཡིན་ན་རྒྱ་གར་གི་ད་ལྟ་བར་དུ་རྒྱ་གར་རྒྱལ་ཁབ་གཞན་དང་མ་འདྲ་བ་རྒྱ་གར་ཁོ་རང་ཚོ་གནས་སྟངས་ག་འདྲ་ཡག་པོ་ཡོད་པའི་སྡུག་ཅག་མ་བལྟས་པའི། མི་འབོར་སུ་ཡོང་བ་ཡིན་ན་ཡང་ཁོང་ཚོ་གི་ཁ་ལ་རྒྱ་གར་གི་ངོས་ལེན་བྱས་ཡོད་པ་རེད་འོ་ཆ་གོ་འོར་དེ་དེ་གི་ཁ་ལ་འོར་ད་དཔེ་མཚོན་ཡག་ཤོས་དེ་ང་རང་ཚོ་བོད་པ་ཆགས་དེ་གོ་འོར་བ་བོད་པ་ལ་ང་ཚོ་གི་ད།

རྒྱ་གར་ཡུལ་མི་ཡིན་ནའི་རྒྱ་གར་མི་སེར་ཡིན་ནའི་འགྲོ་མ་ཆོག་གི་འགྲོ་བས་ལ་ཆོག་ཅིག་ཁ་བ་དགོས་པའི་ཀྱི་ད་དམིགས་བསལ་གྱི་ཁ་ན་དེ་དེ་ཡིན་ཡོད་ལ་ད་ཡུལ་མི་དང་པོ་ལ་བར་བ Indigenous དེ་དེ་ཚོའི་ད་རིག་གཞུང་དང་ཆབ་སྲིད་དང་སྒྲོམ་གཞི་ཡོད་རེད་བ་དེ་ཚོ་སྲུང་སྐྱོབ་བྱེད་ཡ་ཆེད་དུ་ད་རྒྱ་གར་རྩ་ཁྲིམས་ནང་ལོགས་ལ་ཆ་རྐྱེན་བྱེད་ཡོད་རེད་བ Sixth Schedule དང Inner Line Permit ལབ་ནི་ད་འདི་གི་མངའ་འོག་ལ་ཡོད་གོས་ཆ་ཚང་ཅིག་ལ་ད་ནི་འདི་ཁྱབ་ཀྱི་མ་རེད་ཟེར་བ་སོང་ཙང་ད་རྒྱ་གར་གི་མངའ་སྡེ་བདུན་ནང་ལོགས་ནི་བྱང་ཤར་ཁུལ་མངའ་སྡེ་བདུན་ནང་ལོགས་ནི་མང་པོ་ཅིག་འདི་ནང་ལ་ཚུད་འདུག་བ་ཟེར་རེད།

ཁོ་རང་ཚོ་གི་གཞུང་གི་ལྟ་སྟངས་དམིགས་བསལ་གྱི་ལྟ་བྱས་ཕ་གིའི་རང་གི་མི་འབོར་མི་མང་ལབ་ན་ཁོང་ཚོ་གི Tribe ལ་ཡོད་པ་དང་ཁོང་ཚོ་ཕ་གིའི་གི་གདོད་མའི་མི་དེ་ཚོ་ལ་གཞུང་གི་ཆེད་མངགས་ཆ་རྐྱེན་བཟོ་བྱས་ཕ་གིའི་ལ་མི་དེ་ཚོ་ལ་ཁོ་རང་ཚོ་རང་གི་སྐད་དང་རིག་གཞུང་དང་དེ་འདྲའི་སྲུང་སྐྱོབ་བྱས་དེ་ཚོ་ལ་མི་འབོར་གྱི་གྲངས་ཚད་དང་དེ་འདྲའི་ག་ལ་ཁོང་ཚོ་ཁྲིམས་ལྟ་བུ་ཅིག་ཡོད་ས་རེད་བ་དེ་ཨ་སམ་ལ་ད་ཁོང་ཚོ་ཨ་སམ་ལ་སྔོན་མ་ནི་ཁོང་ཚོ་གི་ད་བང་ལ་དེས་གི་ཉེ་འགྲམ་ཡིན་འདུག་ག་ལ་ཨ་སམ་ལུང་པ་དེ་ག་དུས་ཡིན་ན་ད་ཕྱི་ལོགས་ནི་ཕྱི་མི་མང་པོ་ཅིག་གི་ཡོང་བསྡད་ཡོད་ས་རེད་དཔེར་ན་རྒྱ་གར་གི་ས་མཚམས་དེ་ཞེ་པོ་ཅིག་ག་ལ་འོར་ཁྲག་པོ་ད་བརྟན་པོ་མེད་འདུག་ག་ལ་མི་མང་པོ་ཅིག་རྒྱ་གར་ནང་ཚུར་སླེབས་ནི་ད་རྒྱ་གར་གི་ཚིག Ghuspaith ལབ་ན་དབྱིན་ཇི་ཐོག་ནི་ད་འདི་ལ་ག་ལ་ཡོད་རེད Intruder ལབ་ཡོད་རེད་བོད་སྐད་ཐོག་ནི་ནང་ནང་ནང་ལ་འཛུལ་ཡོང་མཁན་རེད་བ་ལ་གོས་འོར་བ་ན་དེ་འདྲས་གི་མི་མང་པོ་ཅིག་གི་ཡར་འཛུལ་འདུག་ག་ལ་ཨ་སམ་ཁོ་རང་ཚོ་གི་ཕ་གི་རང་གི་ས་ཆ་དུ་ཅིག་མི་འདི་འདི་ཚོ་གི་དེ་ཚོ་གི་སེམས་ནང་ལ་ཨོ་ང་ཚོ་མི་འབོར་ང་ཚོ་གྲངས་ཉུང་ཆགས་བྱས་ཕྱི་ལོགས་མི་མང་པོ་སླེབས་པ་ཡིན་ན་ང་ཚོ་སྐད་དང་རིག་གཞུང་བརླག་འགྲོ་གི་རེད་ལབ་ནི་ཁོང་ཚོ་འདི་སྔོན་མ་སྐད་འབོད་འགྲོ་འུར་ལ་གོ་འུར་དེ་འདྲས་མང་པོ་འགྲོ་འུར་བྱེད་བྱེད་བྱེད་འདུག་གོ་ལ་ད་ཆབ་སྲིད་ཚོགས་པ་མང་པོ་ཅིག་གིས་འདི་བེད་སྤྱོད་བཏང་བྱས་ད་ང་ཚོ་རྗེས་མ་ག་ལོག་རེད་སྲིད་དབང་ལ་སླེབས་པ་ཡིན་ན་དབང་ཆ་ཟོས་མེད་སླེབས་པ་ཡིན་ན་ང་ཚོ་ཨ་སམ་གི་ནང་ད་ནང་ལོགས་ཀྱི་ཕྱི་མི་འཛུལ་ཡོང་མཁན་ཚང་མ་མར་འདོན་རྒྱུ་ཡིན་ལབ་ནི་ད་ཁོང་ཚོ་གི་འདི་འདྲས་ཀྱི་ག་ལོག་རེད་སྐད་འབོད་བརྒྱབ་བྱས་ཏེ་ཁོང་ཚོ་གི་ད་ད་ཨ་སམ་ལ་དེ་ནི་ཉེ་ཆར་ད་ག་ལོག་རེད་ལོ་གཅིག་སྔོན་ལ་ཕལ་ཆེར་གཞུང་གི་ཨ་དེ་ག་ལོག་རེད། ལ་བི་ཇེ་པི་ཁོང་ཚོ་དབང་ཆ་ལེན་ནས་འདུག་སྐབས་ལ་ཨ་སམ་ནང་ལོགས་ལ་མངའ་སྡེ་གི་རིམ་པ་ཐོག་ལ་ཨ་སམ་གི་མངའ་སྡེ་ནང་ལོགས་ལ་ད་མི་ག་ཚད་འདུག་ལས་བྱེད་ར་མི་ག་ཚད་འདུག་རྒྱ་གར་གི་མི་སེར་ག་ཚད་ར་ཆ་ལེན་ད་ཁོང་ཚོ་གི་ད་ནི NRC ལ་ན་ཨིན་ཇི་ཐོག་ནས་མ་ཞུ་བ་ཡིན་ན་རྒྱལ་ཁབ་གི་མི་སེར་གི་ག་ལ་དེབ་བཀོད་ར་བ་ཞིག་ད་རྒྱལ་ཁབ་ཅིག་ནང་ལོགས་ལ་མི་སེར་ག་ཚད་ཡོད་བ་དེ་ཚང་མ་དེབ་བཀོད་བྱས་བྱོས་ར་ད་འདི་རྒྱ་གར་རྒྱལ་ཡོངས་ད་བྱེད་ཡོད་མ་རེད་དང་ཞོར་དེ་ད་ཨ་སམ་ལ་བྱེད་བར་ད་ཨ་སམ་ནང་ལོགས་ལ་ཁོང་ཚོ་བྱེད་འདུག་སྐབས་ལ། དེབ་བཀོད་ཅིག་ད་འདི་ནང་ལ་མི་འབོར། ཁ་ལ་བ་རེ་མི་སེར་ག་ཚད་འདུག་ཆ་ཁ་ལ་བ་རེ་མི་སེར་གྱི་ཆ་རྐྱེན་ལོང་ཡག་ད་མི་སེར་གྱི་དཔང་རྟགས་ཡོད་མཁན་མི་སེར་ག་ཚད་ད་འདུག་ག་ལ། འདི་ནང་ནི། ཀུ་རོར། ཀུ་རོར་གསུམ་དང་ཚེག་གཉིས་ནང་ལོ་ནི། གཉིས་དང་ཚེག་དགུ་ད་ཁ་ལ་བ་མི་སེར་གྱི་ཁོང་ཚོ་ཆ་རྐྱེན proof། ཁ་ལ་བ་དཔང་རྟགས་སྟོན་ཐུབ་འདུག་ད་ནི་འདི་ནང་ལོ་ནི་ལྷག་མ། ས་ཡ་གཅིག་དང་ཚེག་དགུ་ད་ས་ཡ་གཉིས་མ་ཟིན་ཞིག་ཁོང་ཚོ་ལ་ད། མི་སེར་གྱི་ཆ་རྐྱེན་སྟོན་མ་ཐུབ་ཐུབ་ག་ལ་ཁོང་ཚོ་གི་དེབ་བཀོད་ད་དེབ་བཀོད་ནི་མ་ད་ཁོང་ཚོ་མ་དོན་ཚ་བར་ལ་བོ་ར་ད་ད་དེ་ག་ལ་བོ་ད illegal ཆགས་རུ་བོ་ར་ད་ཁོང་ཚོ་ག་རེ་བྱེད་ཀྱི་ལ་ཞོ་ར་ད་ད་དེ་རྒྱབ་ལོགས་སྒྲུབ་གཉིས་བོ་ཅིག་ག་ཡར་ལ་ན་ད་རྒྱ་གར་གྱི་ཆབ་སྲིད་ཚོགས་པ་དང་ད BJP གི་དེ་འདྲས་བྱེད་དགོས་ཡ་ལ་ཁོང་ཚོ་གི་རྩིས་ག་རེ་རྒྱབ་ཡ་ལ་ན་ཚོང་མ་རྒྱབ་ཁོང་གི་རྩིས་རྒྱབ་ལ་དགོས་ར་ཁོང་ཚོ་གི་རྩིས་ག་རེ་རྒྱབ་ལ་ན་དེ་ནང་ལོ་ནི་མང་ཆེ་བ་ཅིག་ད་ཁོ་རང་ཚོ་གི་ཁ་ཆེ་ཐོན་དགོས་རེད་བསམ་འདུག་བ་འདི་ནང་ནི་ད་སྒུ་སྤད་ནང་ནང་ལ་འཛུལ་ཡོད་མཁན་ཁྲིམས་འགལ་གྱི་འཛུལ་ཡོད་མཁན་དེ་ཚོ་ཡིག་ཆ་མེད་མེད་མཁན་མི་དེ་ཚོ་ཁ་ཆེ་ཐོན་གྱི་རེད་བསམ་འདུག་ག་ལ་ཡིན་ན་ཡང་ད་ཐ་མ་གི་ཁོང་ཚོ་གྱི་ད་ཚོང་གཅིག་བརྒྱབ་འདུག་ག་ལ་ད་དེ་གྲངས་གྲངས་འབོར་ཅིག་བྱེད་འདུག་ག་ལ་གྲངས་བཤེར་ལ་ཡོད་ལ་གྲངས་བཤེར་ཅིག་བྱེད་འདུག་ག་ལ་མི་འབོར་ནང་ལོགས་ནི་ད་ལྟ་ཡིག་ཆ་མེད་མཁན་ལ་མགོ་བོར་ཡས་མི་སེར་གྱི་དཔང་རྟགས་བསྟན་མ་ཐུབ་མཁན་ད་ལྟ་དེབ་བཀོད་བྱེད་མ་ཐུབ་མཁན་མི་ས་ཡ་གཉིས་མ་ཟིན་ནང་ལོགས་ནི་མེད། བརྒྱ་ཆ་ལྔ་བཅུ་ལྷག་ཅིག་ཁ་ཧིན་དུ་ཐོན་ཡིན་ཟེར་རོ། ཧིན་དུ་ཐོན་འདུག་པར་ད། ད་ཁོང་ཚོ་དངོས་གནས་ད་འདི་རྩིས་འཁྲུག་པ་ལ་ཡོད་ར་ཁོང་ཚོ་གི་རྩིས་འཁྲུག་འདུག་སྐབས་ལ། ད། ད་དེ། ཁ་ལོ། ད་ལྟ་ཤེས་ནས་ད་ཁོང་ཚོ་གི Citizenship Amendment Act ལ་ཡིག་ཏོ། མི་སེར་གི་ཆ་རྐྱེན་ལས་སླ་རུ་བཏང་ཆེད། ད་རྒྱལ་ཁབ་ཕྱི་ལོགས་ནས་ཡོང་རྒྱུའི་མི་དེ་ཚོ་ལ་གི་རྩིས་ཆ་རང་ཁ་ཆེ་མ་ཡིན་པ་བྱས་ཆོས་ལུགས་གང་རུང་གཅིག་དང་ད་ཆོས་ལུགས་དྲུག་ཡིན་ན། ཆ་མི་སེར་ཆགས་བཅུག་ལ་ནི་ད། ཁ་ལོ་རེ་ཁ་ལོ་ཁོང་ཚོ་གི།

དེབ་བཀོད་དེ་གི་བྱེད་སྟངས་ལོ་རྒྱུས་ནང་བལྟས་བ་ན་ལྔ་བཅུ་ང་གཅིག་ལ་དང་པོ་བྱེད་དོ་རྒྱ་གར་གྱི་ད་མི་འབོར་ཁ་ལས་རེད Census བྱེད་བའི་ཁ་ཤོ་རྟོག་ཞིབ་བྱེད་བའི་སྐབས་སུ་རོ་ད་ནི་ཁ་ལས་དང་པོ་འགོ་བཙུགས་དེ་རྗེས་ལ་ཁྱོན་ནས་ད་དེ་ནང་ལོ་སུ་སུ་ཡོད་ལ་ནི Update ཁྱོན་ནས་བྱས་མེད་འདུག་འགོ་ནས་ཡང་བསྐྱར་བྱས་མེད་འདུག་ཡིན་ན་ཨ་སམ་ནང་ལོགས་དམིགས་བསལ་ཁ་ཤོ་ཟེར་ན་བདུན་བཅུ་དོན་དགུ་ནི་ཕྱིན་ཨ་སམ་ནང་ལོགས་ལ་ངོ་ལོག་ཆེན་པོ་ཞིག་ཕེབས། ཤ་ཁ་ན་ན་གཉིས་མ་ད་སྤྱི་ཐང་རྒྱབ་ལྗོངས་ན་བལྟས་པ་ན་ཨིན་ཇིའི་གི་དུས་ཚོད་སྐབས་སུ་ནི་ཕྱིན Bangkok བང་ལ་དེ་ཤི་མི་མང་པོ་ཅིག་ཁི་ལེ་ཨིན་ཇིའི་གི་དེ་ཚོ་གི་སྒང་ལ་སྲིད་དབང་ད་ཆབ་སྲིད་གི་དབང་ཆ་ཡོད་རྒྱུ་མང་པོ་ཞིག་ས་ཆ་ལ་དེ་ཚོ་དེ་དེ་ཚོ་རོ་རང་བཞིན་གི་ད་ཨ་སམ་གི་ཡུལ་མི་བྱོས་རོ་དེ་ཚོ་ཏིས་ཅིག་ད་ཁ་ལོ་རོ་ད་ཆབ་སྲིད་གི་དབང་ཆ་མེད་བ་རོ་ཆག་རོ་དེ་མཉམ་དུ་ནི་ཕྱིན་ཨ་ཕྱི་སུ་མི་ཡུལ་མི་ཕྱི་ལོགས་ན་སླེབས་ཡག་མ་འགོ་བཙུགས་དུ་ནི་དཔེ་དཔེ་མཚོན་དུ་བཤད་ན་ཨ་སམ་གི་ཉེ་འཁོར་ད་མངའ་སྡེ་ཅིག་ཏིརི་པུ་ར་རོ

རྒྱལ་ཁབ་སྤྱི་ཡོངས་ལ་ད་ཅི་ངས་དང་པོ་ལབ་ནང་བཞིན་རེད་རྒྱལ་ཁབ་སྤྱི་ཡོངས་ལ་བརྒྱད་ཅུ་གྱ་བདུན་སྔས་ལ་སྐྱེས་ཡོད་ན་རྒྱ་གར་ནང་ལོ་ལ་རྒྱ་གར་ལ་མི་སེར་གྱི་ཐོབ་ཐང་རག་ཡོད་དོ་ཡིན་ན་ཨ་སམ་ལ་དམིགས་བསལ་གྱི་ཁོ་ཚོར་ག་བཟོས་ཤི་ལབ་ན་བདུན་ཅུ་དོད་གཅིག་དེ་ད་དུས་ཚོད་ཏག་ཏག་མ་ལབ་བ་བྱེད་རོགས་སེ་འུ་ཅི་རེད་རྒྱལ་ཁབ་ལ་མིག་ཚེག་རོགས་ཡིན་ན་བདུན་ཅུ་དོན་གཅིག་ལོ་དེ་ཟིམ་བྱས་བདུན་ཅུ་དོན་གཅིག་སྔས་ལ་ཨ་སམ་ལ་སླེབས་ཡོད་ན

དེ་ཡང་ཅིག་ལག་བསྟར་གཏན་འཁེལ་བྱེད་ཐུབ་ཡོད་ས་མ་རེད། འདི་ངས་ཀྱིས་ག་བྱས་ནས་ལབ་ཡོད་ལབ་ན་རྒྱབ་ལྗོངས་འདི་ད་ལྟ་ང་ཚོ་ཨེན་ཨར་སི་ཨ་སམ་ལ་བྱས་ཡོད་རེད་བ། འདི་དང་པོ་འགོ་བཙུགས་ཡས་འདི་བྷི་ཇེ་པི་དུས་ཚོད་བར་རེད་མི་འདུག་ཀོང་རེ་སི་དུས་ཚོད་བར་རེད་འདུག་བ། ཀོང་རེ་སི་རེད་རེད་རེད། སྟོང་བཅུ་གསུམ་ལོར་འདི་ག་བྱས་ཞེས་ལབ་ན Supreme Court གི་ད་ལྟ་ཨ་སམ་ནང་ལོགས་ཡུལ་མི་ཁག་ཅིག་གིས་ཚོགས་པ་ཁག་ཅིག་གིས Supreme Court ལ་ཡར་ཞུ་བྱས་ར་བ་རྒྱ་གར་གྱི་ད་ཆེས་མཐོའི་ཁྲིམས་ཞིབ་ཁང་ར་བ་དེ་ལ་ཡར་ཞུ་བྱས་སྔོན་མ་ང་ཚོ་ལ་དེ་འདྲའི་ཨ་སམ་མོས་མཐུན་ནང་ལོགས་ལ་ང་ཚོ་ལ་དེ་འདྲའི་ཅིག་སྐད་ཆ་བཤད་ཡོད་རེད་ད་འདི་ལག་བསྟར་བྱེད་དགོས་རེད་ལབ་དུས Supreme Court གི་མ་ནི་བཀའ་རྒྱ་བཏང་བྱས་རོ། ནི་ཨ་སམ་ནང་ལོ་ལ་ད་མི་འབོར་ཞིབ་བཤེར་བྱས་བྱས་རོ། འདི་འགོ་བཙུགས་འདུག་ད་ད་ད་འདི Register བྱས་བྱས་རོ། ཐོ་འགོད་བྱས་བྱས་འགོ་བཙུགས་འདུག་ད་འདི་ཡང་ལམ་འགྲོ་ཡག་པོ་མ་བྱུང་བྱས་དེ་ཕྱིས་སུ BJP སླེབས་བྱས་ད BJP གི་ད་ལྟ་གཞུང་འཛིན་འདི་གི་ཁ་ཁ་ཅིག་ག་རེ་བྱེད་གོ་ལབ་ན་དེ་ནང་ལོ་ལ་ཨ་སམ་གི་སྐད་ཆ་བཤད་དུས་ཁར་ཕྱི་མི་རོ། Assamese ད་ཕྱི་མི Mix ཕྱི་མི་མང་ཆེ་བ Bangladeshi ཟིན་གོ་རོ། ཡིན་ནའི BJP གི་འདི་ནང་ལོ་ད་ཆོས་ལུགས་གི་ལྟ་བ་ཅིག་འཁྱེར་སླེབས་ཡོད་རོ།

ཁ་རོ། ཆ་རྐྱེན་བཟོས་བྱས་ཨ་སམ་ལ་བསྡད་ཆོག་ཡས་ཀྱི་ཆ་རྐྱེན་བསྐྲུན་ཡོད་རོ། སོང་ཙང་ཨ་སམ་ཕྱོགས་ནས་ངོ་རྒོལ་བྱུང་འདུག་ད། འདི་འགྲིག་གི་མི་འདུག་ཟེར་བ་བྷི་ཇེ་པི་གིས་བྱས་དེ་རོ། ང་ཚོས་ཀྱི་ཆོས་ལུགས་ཀྱི་སྐད་ཆ་མིན་ང་ཚོས་ཀྱི་ཕྱི་མི་ནང་མི་ཀྱི་སྐད་ཆ་ཡིན་ཟེར་བ། དེའི་གི་ད། ཅིག་ལྟ་ཕྱོགས་ཅིག་སླེབས་འདུག་ད་ཨ་སམ་ཕྱོགས་ནས། ཟེར་བ། རེད་རེད་རེད་རེད། ད་ཅིག་ཡང་ཅིག་སྣང་བ་ཆེན་པོ་མཐོང་སོང་ད་རྒྱ་གར་གྱི་ད་ག་རེ་ལབ་དགོས་རེད། ས་ཆ་སྐམ་ས་ཆེན་པོ་ལབ་དགོས་རེད་ད Mainland India ལ་འགྲིག་ཡོད་ན།

ད་འདི་ཨུ་རྒྱན་ཁྱེད་རང་གི་ཕལ་ཆེར་འདི་འགྲེལ་བཤད་ཡག་པོ་རྒྱབ་སོང་ད་ད་འདི་དཔེར་ན་ད་ཨ་སམ་མི་གི་ཨ་སམ་མི་གི་ད་ར་ཇིབ་གྷན་དྷི་མཉམ་དུ་ལ་ཨ་འདི་ཁོང་ཚོ་ཨ་སམ་ཨེ་ཀོ་བཞག་དུས་སྐབས་ལ་ད་ཨེན་ཨར་ཨེན་ཨར་སི་འདི་བྱེད་དགོས་རྒྱུ་མཚན་གཙོ་བོ་འདི་ད་ཕྱི་མི་འདི་དཔིག་དགོས་གི་འདུག་ཟེར་ལབ་མ་གཏོགས་ཕྱི་མི་འདི་ཆོས་ལུགས་བྱེ་བྲག་པ་ཅིག་ཡིན་ན་དཔིག་ཟེར་ལབ་ཡས་མ་རོ་ཕྱི་མི་སུ་ཡིན་པ་གང་རུང་ཡིན་ན་དཔིག་དགོས་གི་འདུག་ལབ་ཡོད་ར་ཨ་སམ་མི་གི་ད་བི་ཇི་པི་གི་ཨོ་ཁེ་དེ་འདྲས་བྱེད་པ་ཡིན་ན

NRC བྱེད་དུས་སྐབས་ལ་ད་དེ་ནང་ནས་མི་ས་ཡ་གཉིས་ཐོན་དེ་ནང་ནས་གྲངས་འབོར་མང་ཆེ་བ་ཅིག་ཧིན་རྡུ་ཐོན་དུས་སྐབས་ལ་ད་ཁོང་ཚོ་ཧིན་རྡུ་བི་ཇི་པི་གི་ཧིན་རྡུ་དེ་བློས་བཏང་ཐུབ་གོ་མ་རོ་བློས་བཏང་མ་ཐུབ་དུས་སྐབས་ལ་དེ་ཁོང་ཧིན་རྡུ་དེ་ཡར་ཉར་ཡ་ད་དེ་ནས་ཁོང་ཚོ་གི་གཞུང་གི་ཁྲིམས་མཐུན་ཐོག་ནས་ཁོང་ཚོ་མི་སེར་བཟོ་ཡ་ལ་ད་ཁོང་ཚོ་གི་བྱས་ནས CAA ལབ་དེ་བཟོ་བཅོས་འདྲ་བོ་ཆགས་གོ་རོ་དེ་ནས་ད་ཨ་སམ་མི་གི་དང་པོ་བི་ཇི་པི་གི་བྱེད་གོ་ལབ་ད་ཐ་མ་དེ་ལ་ཁོང་ཚོ་གི་ཕྱི་མི་དེ་མར་དཔིག་ཡ་མར་དཔིག་ཡ་ཚབ་ལ་ཁོང་ཚོ་ཡར་མི་སེར་བཟོ་འདུག་ལངས་ཕྱོགས་ནས་ཨ་སམ་མི་གི་ད་སྐད་འབོད་ལབ་ན་རྒྱབ་དགོས་རྒྱུ་མཚན་དེ་ཕ་གི་ཡི་ད། ཕ་གི་ས་གནས་ཨ་སམ་མངའ་སྡེ་ཁོ་རང་གི་མི་འབོར་གྱི། ཕ་གི་ནི་ད་སྐད་འབོད་དང་ངོ་རྒོལ་བྱེད་ཡས་ཀྱི། རྩ་བ་དེ་ཕ་གི་ཐུག་གོ་རོ། རྒྱུ་མཚན་འདི་འདྲ་བོ་ཅིག་ང་ང་འདི་འདྲ་བོ་ཞིག་མཐོང་གི་འདུག་ད་ལྟ་ཨུ་རྒྱན་གྱིས་ལ་འགྲོ་ལབ་སོང་ད་ལྟ། བདུན་ཅུ་དོན་གཅིག་དེ་འདི་ཡིན་ས་རེད་ད་ཁོང་ཚོ་གི་མི་སེར་གྱི་ཆགས་ཡས་ཀྱི་ལོ་དེ་བདུན་ཅུ་དོན་གཅིག་དེ་ད་བང་ལ་དེཤ་གི་དམག་ཅིག་ཡོད་ར་དེ་ན་བོད་པ་མང་པོ་འཛིང་ལབ་གོ་ར། on the eve of ལབ་ཡོད་དོ་བང་ལ་དེཤ་དམག་དམག་དེ་འགོ་མ་བཙུགས་གོང་དུས་ཚོད་དེ་ཁོང་ཚོ་གཏན་འབེབས་དེ་ལ་བྱེད་ཡིན་སར། དེ་འདྲ་ཡིན་པ་ལ་ཁོང་ཚོ་གིས་ཨ་སམ་འདི་ལབ་ཀྱི་འདུག་ཁོང་ཚོ་གིས་དེང་སང་མི་མང་པོ་ཅིག་གིས་ཨ་སམ་གི་ཕྱོགས་ལ་དེ་འདྲ་གི་མི་དེ་ཅིག་ཡོད་ར་མི་དེ་ཚོ་ཧ་ཅང་གི་དབུལ་པོ་བྱས། མི་དབུལ་པོ་ག་ཚད་ཡིན་པ་ཡིན་ན་ཡང་ཕ་གིའི་གི་ད་ཕ་གི་ལ་འབར་མ་པུ་ཏྲ་རྒྱུག་ཆུ་ཡོད་ར་བོད་པ་གི་གཙང་པོ་ཡར་ཀླུང་གཙང་པོ་དེ་མར་བབ་དུས་སྐབས་ལ་ཡར་ཀླུང་གཙང་པོ་དེ་དབྱར་ཁ་རྟག་པར་ཆུ་ལོག་རྒྱབ་ཀྱི་རེད་ནས་ཁོང་ཚོ་མི་དེ་ཚོ་མི་སྐྱོ་པོ་ཞིག་ཁོང་ཚོ་ཁོང་ཚོ་ཆུ་ནང་ཆུ་འགྲམ་ལ་བསྡད་ཀྱི་རེད་ཞིང་པ་ཞིང་ཁ་ཆེ་ཆེ་ཆུ་འགྲམ་བསྡད་དུས་སྐབས་ལ་ཁོང་ཚོ་གི་ནང་གི་ད་རྒྱུ་ཅ་ལག་ག་རེ་ཡོད་ཚང་མ་ཆུས་འཁྱེར་འདུག་གདའ། ཡིན་ནའི་ཨ་སམ་གྱི་མི་དེ་ཚོ་ད་ཕ་གིའི་གི་ད་མི་འབོར་སུ་ཡིན་པ་ཡིན་ན་ཡང་ཕ་གི་ལ་བསྡད་མཁན་མི་དེ་དེ་ཚོ་གི་ཁོང་ཚོ་ཡིག་ཆ་དེ་དཔེ་གལ་ཆེན་པོ་ཉར་གྱི་རེད་ལབ་ཀྱི་འདུག་ག་རེ་ཟེར་ན་ཁོང་ཚོ་གི་དེ་དུས་ནས་ད་མི་སེར་གྱི་དེབ་སྐྱེལ་བྱེད་དུས་སྐབས་ལ་ཡིག་ཆ་དགོས་རེད་པ་མི་སེར་གྱི་ད་བདུན་ཅུ་དོན་གཅིག་སྔོན་ནས་ཁྱོད་རང་གི་ཕ་མ་གང་རུང་གཅིག་ཕ་མ་འདི་རྒྱ་གར་ཡིན་པ་དང་ཁྱོད་རང་དང་ཕ་མ་འདི་དངོས་ཁྱོད་རང་དེའི་སྤུ་གུ་ཡིན་ལབ་ཡ་དང་དེ་ཚོ་ཚང་མ་གི་དཔང་རྟགས་ཀྱི་དཔང་ཡིག་དེ་ཚོ་ཁོང་ཚོ་གི་འགྱིག་ཤོག་ནང་ལོགས་བཏུམས་བྱས་སྲོག་ལས་གཅེས་པར་འཛིན་པ་ལབ་ཀྱི་འདུག་དཱ། གཞན་པ་སྲོག་ཤོར་ན་ཤོར་ཡིག་ཆ་འདི་ཁོང་ཚོ་གི་ད་སྤྱིར་བཏང་རྒྱ་གར་ནང་ལ་མི་འབོར་ཧ་ཅང་གི་མང་པོ་བྱས་མི་སྐྱོ་པོ་མང་པོ་འདུག་ཡིག་ཆ་འདི་ཁྱེད་ཁུ་སྟོན་ཡ་ཡོད་མ་རེད་པ། ཡིན་ནའི་ཕ་གིའི་ལུང་པ་ལ་མི་དེ་ཚོ་གི་དེ་དུས་ནས་ད་རྒྱ་གར་གྱི་ཁོང་ཚོ་གི་མི་སེར་གྱི་དེབ་སྐྱེལ་སྐད་ཆ་ཅིག་ཡོང་དུས་སྐབས་ལ་ཁོང་ཚོ་གི་ཡིག་ཆ་འདི་མི་ག་ཚད་སྐྱོ་པོ་ཡིན་པ་ཡིན་ན་ཡང་ཡིག་ཆ་དཔེ་བརྟན་པོ་བྱས་ནས་ཉར་གྱི་རེད་ལབ་ནས་དེ་འདྲ་གི་ལབ་སྲོལ་ཅིག་འདུག་ཁོང་ཚོ་ལོ་རྟག་པར་ཆུ་ལོག་བརྒྱབ་རྗེས་ནང་གང་ཟག་ཆུས་འཁྱེར་འགྲོ་བ་རེད། རྒྱུ་དཔལ་འབྱོར་ག་རེ་ཡོད་པ་ཡིན་ན་ཚང་མ་ཆུས་འཁྱེར་འགྲོ་བ་རེད་དེ་ཡིག་ཆ་འདི་ཁོང་ཚོ་གི་ཉར་གྱི་ཉར་ཐུབ་པ་བྱེད་ཀྱི་རེད་ལབ་ཀྱི་འདུག་ག། ཨ་ལེ་ལེ། ཡ་ཡ། ད་ལྟ་འཇམ་དབྱངས་ཀྱིས་ལབ་པ་ད་ངེད་ཀྱི་མདོར་བསྡུས་ཀྱི་ཁ་ལ་ང་རང་གིས་བསམ་པ་ལ་ཨ་སམ་དང་རྒྱ་གར་གྱི་ད་ད་ག་རེ་ལབ་ང་ཚོ་གུ་ཡངས་རིང་ལུགས་ད་ད་ལྟ་གཞུང་ལ་ངོ་ལོག་བྱེད་མཁན་གྱི་གཅིག་བྱས་ཨ་སམ་གཉིས་བྱས་གཞུང་གི་ལྟ་བ་དེ་དག་ངེད་ཀྱིས་གལ་སྲིད། མདོར་བསྡུས་ནས་ངེད་ཀྱིས་ལབ་ཡ་ཐམས་ཅད་ད་ལྟ་སྤྱིར་བཏང་ང་གཉིས་གྲོས་བསྡུར་ནང་སླེབས་ཚར་བ། ངེད་མདོར་བསྡུས་ནས་ལབ་ཡ་བྱས་ན་འགྲིག་འགྲོ་བ་ཡིན་ས་རེད་འཇམ་དབྱངས་ག་རེ་ལབ་རེད། བི་ཇེ་པི་ཀྱི་ལབ་པ་ན་ད་ལྟ་གཞུང་འཛིན་ཧིན་རྡུ་ཀྱི་ལྟ་བ་མཁྲེགས་འཛིན་ཟེར་ངེད་ཀྱིས་སྐད་ཆ་བཤད་སྟངས་བྱས་པ་ཡིན་ན། ཨ་སམ་ནང་ལོགས་ལ་ད་སྤྱིར་བཏང་རྒྱ་གར་སྤྱིར་བཏང་ལ་འགྲོ་གི་རེད་ཡིན་ན་ཨ་སམ་ནང་ལོགས་ལ་དམིགས་བསལ་གྱིས། མི་ཁ་ཤས་ཅིག་ལ་དེ་བྱེད་དགོས་རེད། རོ། ད་འདི་ག་ལ་ཡིན་ན། རོ། ད་འདི་ཧིན་རྡུ་ད་ཁ་ཆེ་མ་ཡིན་པ་གཞན་པ་ཚང་མ་ལ་དེ་བྱེད་དགོས་རེད་ལབ་ནས་ད་ཁ་ནས་བཤད་ཀྱི་མ་རེད་ད་ཡིན་ན་ཁྲིམས་ཀྱི་གོ་བ་དེ་རང་བཞིན་དེ་སླེབས་ཡོང་གི་རེད།

ཉམ་ཐག་རེད་ལབ་ནས་ང་ཚོས་འདི་བྱས་པ་ཡིན་ན་ཡང་ཕ་གི། ཕ་གི་ལ་བརྡབ་གསིག་འགྲོ་ཡ་གི་དེ་ལས་ཡང་སྟབས་བདེ་རྒྱལ་ཁབ་ཅིག་གི་བར་ལ། གནད་འགག་གལ་ཆེན་པོ་རུ་ཆགས་ཀྱི་འདུག་བསམ་སོང། ཨ་ནི་ལྟ་བུ་ཅན། དེ་རྗེས་ལ་ད་ཨ་སམ་ནས་འདི་འགོ་བཙུགས་བྱས་ད། རྒྱ་གར་གི་ནང་སྲིད་བཀའ་བློན་ད་ད་ཨ་མིད་ཤཱ་ལབ་ཡ་དེ་གི་ཁོང་གི། ད་ཨེན་ཨར་སི་འདི་ཨ་སམ་ལ་བྱས་ཚར་བའི་རྗེས་ལ་རྒྱ་གར་རྒྱལ་ཡོངས་ལ་ཡོང་གི་རེད་ལབ་འདུག་ད། རྒྱ་གར་རྒྱལ་ཡོངས་ལ་དང་པོ་ཁོ་རང་ནི CAA ལབ་ཡ་དེ་ཆོས་ལུགས་ཐོག་ནས་དབྱེ་བ་གཅིག་འདུག་ལབ་ཡ་གི་མི་མི་མང་པོ་ཅིག་ལ་འདི་གི་ད་མོས་མཐུན་བྱུང་ཡོད་མ་རེད་ཨ་ནི་དེ་རྗེས་ལ་ཁོང་གིས་དཔེ་ཁོ་རང་གི་ཁ་ནས་མར་བཤད་ནས་མར་གསུངས་པ་མ་ཚད་དེ་ནས་ཡང་དྲ་རྒྱ་ཐོག་ལ་ཡང་ཁོ་རང་གིས་གཉིས་ནས་མང་པོ་ལབ་བསྡད་འདུག་འདི་རིམ་པ་གཉིས་ཡོད་རེད་དང་པོ་ང་ཚོ་གི

དེ་ནས་ག་རེ་ལབ་རེད་རྒྱ་གར་གྱི་ཁོ་རང་ཚོ་གི་མི་མང་རྣམས་ལ་ད་རྒྱ་གར་རྒྱལ་ཡོངས་གི་མི་མང་ལ་འདི་དངངས་འཚབ་སྐྱེ་དུས་སྐབས་ལ་དེ་ནས་མར་རྐྱེན་བྱས་ད་རྒྱ་གར་རྒྱལ་ཡོངས་ལ་སྐད་འབོད་ཡོང་དགོས་རྒྱུ་མཚན་གཙོ་བོ་འདི་རེད་འདུག་རེད་རེད་རེད། ད་འདི NRC ལབ་དུས་སྐབས་ལ་ད་འདི་ག་རེ་ལབ་རེད་ཁྱེད་རང་མི་སེར་གྱི་རྒྱ་གར་འདི་མི་སེར་ཡིན་པ་ལབ་ཡ་གི་དཔང་རྟགས་དཔང་ཡིག་ཁྱེར་ཤོག་ལབ་དུས་སྐབས་ལ་ད་ཇི་བ་འདི་ལེ་འོར་རྒྱ་གར་ནང་ལ་མི་ག་ཚད་ལ་ད་ག་ལབ་དགོས་རེད་འདི་དཔང་ཡིག་སྟོན་ཡ་ཡོད་རེད་ལབ་ཡ་དེ་ད་ལྟ་རྒྱ་གར་ཁོ་རང་གཙོ་བོ་ད་ལྟ་ནང་སྲིད་བཀའ་བློན་ཁོ་རང་རང་གིས་དཔེར་ན་གསར་འགྱུར་གྱི་ལམ་གཅིག་ནང་ལོགས་ལ་ཁྱེད་རང་ལ Aadhar Card དེ་ད་ལྟ་རྒྱ་གར་ལ་མི་མང་མང་པོ་ཅིག་ལ་ད་ཁྱབ་ཆེ་ཤོས་གི་ཡིག་ཆ་དེ Aadhar Card ལབ་ལག་འཁྱེར་དེ་ཆགས་ཡོད་རོགས Aadhar Card ལབ་ན་ཁོང་ཚོ་ཡི་གེ་ཆུང་ཆུང་ཞིག་ལག་འཁྱེར་ཆུང་ཆུང་ཞིག་ཁྱེར་ཡ་ཡོད་རོགས་དེ་ད་གཅིག་དེ་ནི་འོས་འཕེན་ཡ་གི Voter ID ལབ་ནི་ད་འོས་འཕེན་ཡ་གི་ལག་འཁྱེར་གཅིག་ཡོད་རེད་དེ་ད Ration Card ད་དེ་ནི་ད་ད་རྒྱ་གར་མི་གནས་སྟངས་ཡག་པོ་ཡོད་ན་ད་འདི་ག་ལབ་དགོས་རེད་འདི་ཁྱེར་ཡ་ཡོད་རོགས Passport ཁྱེར་ཡ་ཡོད་རོགས།

ཆོས་ལུགས་ཚང་མ་ནང་ལ་ཡོད་རོགས་ཡ། ད་འདི་ཅིག་མི་མང་པོ་ཅིག་སེམས་ལ་དངངས་འཚབ་སྐྱེས་ཏེ་ད་འདི་དེ་ལས་རེ་བ་ཅིག་རྩ་བ་ཐུག་གོ་ཟེར་ད་གལ་སྲིད་འདི། མི་སེར་གྱི་དེབ་བཀོད་བྱེད་ཡག་གི་ལས་འགུལ་འདི་རྒྱ་གར་རྒྱལ་ཡོངས་ལ་བྱས་པ་ཡིན་ན་ནི་ད་མི་མང་པོ་ཅིག་ཨ་སམ་ཁོ་རང་ནང་ལོགས་ལ་མི་ས་ཡ་གཉིས་ལྷག་ཅིག་ད། ག་ལབ་པ་རེད་མི་སེར Proof བྱེད་མ་ཐུབ་པ་ཡིན་ན་ཁོང་ཚོ་དཔང་རྟགས་འདི་དཔང་ཡིག་སྟོན་ཡ་མེད་པ་ཡིན་ན་རྒྱ་གར་རྒྱལ་ཡོངས་ལ་བྱེད་པ་ཡིན་ན་ད་མི་ག་ཚོད་ཐོན་གྱི་རེད་ལབ་ཡ་ཅིག་རོགས་ད་མི་མི་ག་ཚོད་ཐོན་ཚོ་ད་ག་བ་ག་རེ་བྱེད་ཡ་རེད་ག་བ་ལ་བཞག་ཡ་རེད་ཁོང་ཚོ་ག་འདྲས་བྱེད་ཡ་ནས་ད་འདི་དྲི་བ་མང་པོ་ཞེ་ཅིག་སླེབས་འདུག་ཨ་ནི་དེ་འདྲ་བོ་ཅིག་ཡིན་ས་རེད་བརྗེ། རེད་རེད་ད་ལྟ་འདི་ཁྱེད་རང་ལབ་ཡ་ནང་བཞིན་རེད་ད་རྒྱ་གར་རྒྱལ་ཡོངས་ལ་བྱེད་པ་ཡིན་ན་ད་འདི་ཁ་ཆེ་གཅིག་པོ་ལ་ད་དམིགས་ཡུལ་ལྟ་བ་གི་རྒྱབ་ལོགས་ལ་རོགས་ད་འདི་ངས་གལ་ཆེན་པོ་སོང་བ་བྱས་ཙང་ང་ཚོ་འདི་གྲོས་བསྡུར་བྱས་ཏེ་ལྟ་བ་རྒྱབ་ལོགས་ལ་ཁ་ཆེ་ཁ་ཆེ་ངོས་ཟིན་དགོས་རེད་ལབ་ཡ་རོགས་ཡིན་ན་ད་ལྟའི་ཆ་ལ་ད་ཁ་ཆེ་ངོས་ཟིན་གྱི་ཡོད་ན་ཡ་ད། དམིགས་སུ་བཀར་ནས་ལབ་ཀྱི་མེད་ན་ཡང་ཁ་ཆེ་ངོས་ཟིན་གྱི་ཡོད་ན་ཡང་འདི་གི་རང་བཞིན་གྱི་ད་འདི་གི་དཀའ་ངལ་འདི་ད་ཁ་ཆེ་གཅིག་པོ་མ་ཡིན་པར་དབུལ་པོ་རོ་དབུལ་པོ་མང་པོ་ཅིག་རེད་ཁ་ན་ང་ཚོ་ང་རང་ཚོ་ནང་ལ་ཅིག་ཕྱི་མིག་བལྟས་པ་ཡིན་ན་རོ་སོ་སོ་ནང་ལ་ཡི་ཡིག་ཆ་ཚང་མ་ཆ་ཚང་ཅིག་ཉར་མཁན་ཅིག་བྱས་དེ་གཅིག་པོ་མ་ཡིན་པར་ཡིག་ཆ་ནང་ལ་ཡང་སོ་སོ་ཕ་མ་དང་སྤུ་གུ་གི་མིང་འདི་ཚོ་ཏག་ཏག་ཡོད་མཁན་རོ་ཡིག་ཆ་ཕར་ཚུར་ནང་ལ་ཡིག་ཆ་མིང་མཐུན་མཁན

རྒྱ་གར་ས་ཕྱོགས་ཡོངས་རྫོགས་ནས་ད་མཐོ་སློབ་ཡོངས་རྫོགས་རོགས། མཐོ་སློབ་ད་ཕལ་ཆེར་རྒྱ་གར་ཆ་ཚང་ལ་ཁྱབ་ཀྱི་ཁྱབ་ཡ་གི་ད་མཐོ་སློབ་སྐད་གྲགས་ཆེན་པོ་ཡོད་ན་རེད་མཐོ་སློབ་གཅིག་པུ་མ་ཡིན་པ་ས་ཕྱོགས་ཡོངས་རྫོགས་ནས་ངོ་རྒོལ་ཡོང་བ་མ་ཟད་ད་རྒྱ་གར་གི་མངའ་སྡེ་མང་པོ་ཅིག་མངའ་སྡེ་ངས་ད་གིན་ཁ་སང་གྲངས་ཀ་རོབ་རྩིས་མངའ་སྡེ་བདུན་ཡོད་ས་རེད་མངའ་སྡེ་བདུན་ཙམ་ཅིག་ད་འདི་ང་ཚོས་གི་ད་དེའི་ནང་ནས་ཁ་ཤས་ཀྱི་ལབ་ན NRC ང་ཚོ་ནང་ལོགས་ལ་མི་འབོར་ཞིབ་བཤེར་བྱེད་ཀྱི་རྩ་ཁྲིམས་འབྱོར་རོ་དེ་ང་ཚོ་ནང་ལོགས་ལ་ག་རེ་ལག་བསྟར་བྱེད་ཀྱི་མེད་ཁ་ཤས་ཀྱི་ལབ་ན་ད་གཅིག་ད་མི་སེར་གྱི་བཅའ་ཁྲིམས་མི་སེར་གྱི་ཁྲིམས་ཡིག་ཁྲིམས་ཡིག་བསྐྱར་བཅོས་བྱས་འབྱོར་བ་དེ་ང་ཚོ་ནང་ལག་བསྟར་བྱེད་ཀྱི་མེད CAA NRC གཉིས་ཀ་ལག་བསྟར་བྱེད་ཀྱི་མེད་ལབ་མཁན་མངའ་སྡེ་ཁོ་རང་བྱུང་འདུག་ངོ་ལོག་བྱེད་མཁན་རོ་ཁ་ན་འདི་ཁྲིམས་མཐུན་མ་ཡིན་པ་རེད་ཤག་ལབ་ནི་དེ་འདྲའི་སྐད་ཆ་བཤད་མཁན་བྱུང་ཡོད་ས་རེད་དེ་ནི་ངོ་ལོག་ཤུགས་ཆེན་པོ་བྱུང་འདུག་ནི་རྒྱ་གར་གཞུང་ཁོ་རང་གི་ཡང།

ཕྱི་མི་ཚང་མ་དཔེ་ཀྱི་ལམ་སྐད་ཆ་ཤུགས་ཆེན་པོ་ཤོད་འོ་རེད་ཕྱིས་སུ་ང་ཚོ་རྒྱ་གར་གྱི་སྲིད་བློན་རང་སླེབས་བྱས་ཡང་འདི་ད་ལྟ་ལག་བསྟར་བྱེད་འཆར་གཞི་གང་ཡོད་མ་རེད་ད་ལྟ་ང་ཚོ་གཏན་འཁེལ་གང་ཡོད་མ་རེད་ལབ་སྐད་ཆ་སླེབས་ཀྱི་ནང་ལོགས་འགལ་ཟླ་སླེབས་ཀྱི་འདུག་ར། རེད། ད་དུང་ཀུན་གྱི་གནོན་ཤུགས་བར་ལ་ད་ངས་ལན་གཅིག་དྲིས་པ་རེད་བསམ་གི་འདུག་ར་ད་ཡིན་ནའི་ད་ལྟ་འདི་གསལ་བཤད་བྱས་ཆོད་དེ་ཁོང་ཚོ་དོན་ཚན་བཅོ་གསུམ་བཏོན་ཤག་དེ་ནང་ལ་ཁ་ལ་ཤི་ལ།

རེད་ད་ལྟ་ཁྱེད་ལབ་པ་འདྲ་གྲངས་ཀ་འདི་གྲངས་ཀ་རང་ཐོན་དཔེར་ན་ད་འདི་འདི་གི་ད་ལྟ་ད་རྙོག་དྲ་འདི་ལ་ངོ་རྒོལ་བྱེད་ཡ་གནད་འགག་དཔེར་ན་ཁྱེད་རང་གི་རྒྱ་གར་གི་རྩ་ཁྲིམས་ཐོག་ནས་ངོ་རྒོལ་བྱས་པ་ཡིན་ན་རེད་མང་པོ་བྱས་ན་བྱེད་དགོས་ར་དཔེར་ན་དཔལ་འབྱོར་དེ་ཚོ་ཚང་མ་ཟུར་ལ་བཞག་བྱས་དཔལ་འབྱོར་རིག་པ་ཐོག་ནས་རང་ལྟ་བ་ཡིན་ན་རྒྱ་གར་གི་འགྲོ་སོང་གི་ག་བ་འབབ་ཚུགས་དོད་རུ་ལས་ཅི་ཐུབ་ཨ། དཔེར་ན་ཨ་སམ་གཅིག་པུ་གཅིག་ལ་ད་སྐུ་རོར་མང་པོ་ཅིག་འགྲོ་སོང་བཏང་བྱེད་དེ་འདྲའི་ལས་འགུལ་བྱེད་ད་ཁོང་ཚོ་མགོ་ནས་བྱེད་ཀྱི་ལབ་ཀྱི་ཡོད་རེད་གང་ཡིན་ཟེར་ན་ཐེངས་མ་དང་པོ་བྱེད་ཀྱི་ཁོ་རང་ཚོ་དགོས་ཡ་གི་གྲུབ་འབྲས་དེ་མ་གྲུབ་དུས་སྐབས་ལ་ཁོང་ཚོ་ཐེངས་མ་གཉིས་པ་ཅིག་བྱེད་ཀྱི་ལབ་གི་འདུག་དེ་ཡང་སྐད་ཆ་སླེབས་འདུག་ད་གལ་སྲིད་ད་ནི་ཨ་སམ་འདྲ་བོ་ཞིག་མངའ་སྡེ་ཆུང་ཆུང་གཅིག་ལ་མི་ས་ཡ་བོད་པ་ས་ཡ་གཉིས་ས་ཡ་གཉིས་ད་ནི one point nine million རེད་བ་ཧོ་ས་ཡ་གཉིས་ས་ཡ་གཉིས་མ་ཟིན་ཙམ་གཅིག་དོན་པ་ཡིན་ན་དེ་རྒྱ་གར་རྒྱལ་ཡོངས་ལ་ག་ཚོད་དོན་གྱི་རེད་ད། ད་དཔེར་ན་ཡིག་ཆ་དེ་ཚོ་ནོར་བ་ད་ད་ཆའི་ལབ་བ་ན་ཡིག་ཆ་ཡོད་པ་ཡིན་ན་ཡང་ཡིག་ཆ་ནང་ལོགས་ལ་མིང་ནོར་ཡ་དཔེར་ན་རྒྱ་གར་ནང་ལོགས་ད་ཁྱབ་ཆེ་ཤོས་དེ Voter ID རེད་ལབ་ཀྱི་འདུག་འོས་བསྡུ་འོས་འཕེན་ཡ་གི་ཡིག་ཆ་དེ་དེ་ནང་ལོགས་ལ་ཡང་མིང་ནོར་ཡ་པར་ནོར་ཡ་དག་ཆ་ནོར་ཡ་ད་ག་ཚོད་དགོས་དགོས་འདུག་ད་དེ་རྒྱ་གར་དཔེར་ན་ད་རྒྱ་གར་མི་འབོར་ས་ཡ་མ་སྐུ་རོར་བརྒྱ་དང། བརྒྱ་དང་ཉི་ཤུ་བརྩི་དགོས་རོ། ད་བརྒྱ་ཆ་གཅིག་ནོར་བ་ཡིན་ན་ཡང་སྐུ་རོར་ད་སྐུ་རོར་གཅིག་མི་གཅིག་སྐུ་རོར་མི་གཅིག་དེ་ཁོང་ཚོ་ཡིག་ཆ་དེ་རྩིས་མེད་འགྲོ་ཚར་རོ་ད། དེ་ཁོང་ཚོ་སྐུ་རོར་མི་གཅིག་དེ་ག་བར་ལ་བཞག་གི་རེད་ད་ཁོང་ཚོ་དེང་སང། ད་རྒྱ་གར་གཞུང་གི་དེ་ཨུ་ཅན་ལབ་པ་ནང་བཞིན་ཁོང་ཚོ་གི་རབ་དང་རིམ་པ། ནང་སྲིད་བཀའ་བློན་གྱི་གཅིག་གསུང་གི་ཡོད་རོ། སྲིད་བློན་མོ་དྷི་གི་གཅིག་གསུང་གི་ཡོད་རེད། དེ་ནས། ཁོ་ཚོ་གཞུང་གི་དྲ་རྒྱ་ཐོག་ལ་ཁོ་ཚོ་ལན་གཅིག་ཁག་ཁག་བཞག་ད་ཁོ་ཚོ་འདི་ཆབ་སྲིད་ཀྱི་ཆབ་སྲིད་དཔེར་ན་རྒྱ་གར་མངའ་སྡེ་ཁ་ཤས་ཀྱི་སྲིད་བློན་སོ་སོ་གྱི་མངའ་སྡེ་གྱི་ད་ལྟ་འདི་ཡོད་རོ་སྲིད་བློན Chief Minister ཁོ་ཚོ་གྱི་ང་ཚོ་འདི་ལག་བསྟར་བྱེད་ཀྱི་མིན་ལབ་ཀྱི་འདུག་ད་ཁོ་ཚོ་གྱི་སྐད་ཆ་འདི་ཁ་སྐམ་གྱི་ང་ཚོ་ལག་པ་ལག་པ་འཇུ་མ་ཡ་ཡོད་རེད་ལ་ད་ཆབ་སྲིད་པ་གྱི་སྐད་ཆ་ག་རེ་བཤད་སང་ཉིན་དེ་རིང་བཤད་ག་རེ་བཤད་འདི་ལབ་ཐུབ་ཡ་ཡོད་མ་ཁ་ནས་ལབ་ཞལ་ནས་མར་གསུངས་པ་ཙམ་གྱི་ཁ་སྐམ་གྱི་ཆ་བཞག་ཐུབ་ཡ་དཀའ་ལས་ཁག་པོ་རེད་འདུག་ད་དེ་འདྲས་ཀྱི་ད་རྒྱ་གར་ནང་ལ་མི་མང་གི་དངངས་འཚབ་ད

ག་ལོར་ཡིད་ཆེས་མེད་པར་བྱེད་རོགས་དངངས་འཚབ་ག་རེ་ལབ་ན་ད་ལྟ་དབང་ཆ་བཟུང་གིས་ཁོ་རང་ཚོ་གི་ལས་ཀ་བྱེད་སྟངས་མང་པོ་ཅིག་རྒྱབ་ལྗོངས་ཀྱི་ལས་ཀ་བྱེད་སྟངས་མང་པོ་ཅིག་ལ་མི་ལ་དངངས་འཚབ་ཡོད་རོ་ད་དཔེར་ན་མི་ཅིག་གིས་སྐད་ཆ་བཤད་དུས་སྐབས་ལ་ཁོ་གི་སྔན་མ་ག་རེ་བཤད་ལྟ་གི་རོགས་ཡ་དེ་འདྲས་ཡིན་དུས་སྐབས་ལ་དེ་འདྲས་ཀྱི་དངངས་འཚབ་ཆེན་པོ་ཅིག་ད་དེ་ནི་རྒྱ་གར་གྱི་ད་ལྟའི་ཆ་ལ་གསར་འགྱུར་བརྒྱུད་ལམ་ཁག་གི་ལས་ཀ་བྱེད་སྟངས་དེ་ནི་རྒྱ་གར་གྱི་སྐོར་སྲུང་བ Police གི་ལས་ཀ་བྱེད་སྟངས་མང་པོ་ཅིག་ནི་ད་ཚང་མ་འཛོམས་དུས་སྐབས་ལ་དེ་ནི་རྒྱ་གར་ན་ད་ལྟ་དེ་འདྲས་ཀྱི་ག་ལོར་ཁྱོན་ཆེན་པོ་ངོ་རྒོལ་སྐད་འབོད་འགྲོ་བསྡད་ཀྱི་འདུག་ད་འདི་ངོ་རྒོལ་སྐད་འབོད་འདི་གི་ད་མགོ་ལ་དེ་ནི་ད་སློབ་ཕྲུག་གཙོ་བོ་ཆགས་བསྡད་ཀྱི་འདུག་འོང་འདི་འདྲ་བོ་ཅིག་རེད་འདུག། ད་ལྟ་འདི་ལ་དུས་ང་འདི་དྲན་ས་ཅན་ག་རེད་ད་ལྟ་ང་ཚོ་མར་ཕུད་འགྲོ་ཡ་འདི་ད་ང་ཚོ་དབུལ་པོ་ད་ཡིན་དང་ཡིན་རོ་དབུལ་པོ་ད་ཁ་ཆེ་ད་ཡིན་ད་ད་ཨ་སམ་ནང་ལོགས་ལ་མི་འབོར་ཞིབ་བཤེར་བྱེད་དུས་ད་འདི་འདི་དོན་འདུག་ག་རེད་རྒྱ་གར་གི་སྲིད་འཛིན་ཟུར་པ་གི་ད་ནང་མི་ཡང་དོན་འདུག་རོ་ཁ་ཆེ་ད་འདི་ས་གནས་གི་གྲོས་ཚོགས་འཐུས་མི་ཡོད་རོ MLA ལ་ཡོད་རོ་རེད་རེད་རེད་རེད། དེ་གཅིག་གི་དོན་འདུག་ད་དེ་འདྲ་ཡིན་དུས

Passport དེ་ངོས་ལེན་བྱེད་ཀྱི་ཡོད་མ་རེད་ད Aadhar card ངོས་ལེན་བྱེད་ཀྱི་ཡོད Voter ID card ངོས་ལེན་བྱེད་ཀྱི་ཡོད་མ་རེད་ལབ་ཡག་གི་སྐད་ཆ་དེ་ཐོན་འདུག་རོ། དེ་མཉམ་དུ་ཚང་ངེད་ཀྱི་ཡང་ཡག་པོ་ཁ་ད་ང་ད་ལྟ་འདི་ག་ལ་མང་པོ་ཅིག་ད་ལྟ YouTube ནང་ལོགས་ལ་ང་ཚོ་ད་ལྟ་རྒྱ་གར་གྱི་ད་ཁྲིམས་ཀྱི་མཁས་དབང་ཅིག་རེད། ཁྲིམས་ཀྱི་སློབ་སྤྱི་ཅིག་ད་ལྟ་སློབ་སྤྱི་ཡང་རེད་ད་ལྟ Faizan Mustafa

ང་ལ་མིང་ནོར་བ་མེད་རྒྱུ་རོ། ད་ང་ཚོ་མང་པོ་ཡིག་ཆ་རྣམས་མིང་ནོར་རྒྱུ་རོ། ད་དེ་ཚོ་མང་པོ་ཞིག་སླེབས་འདུག་དེ་ནི་རང་བཞིན་གྱི་དཀའ་ངལ་ཆེ་རུ་ཆེར་འགྲོ་འདུག་ད་དགུ་བཅུ་དགུ་བཅུ་གཉིས་སྟོང་གསུམ་རྗེས་ལ་ད་འདི་ལ་དཀའ་ངལ་ཆེར་འགྲོ་གི་རོ། ཕ་མ་གཉིས་ཀ་མི་སེར་དགོས་རེད་ཡང་མིན་ན་ཕ་མ་གང་རུང་གཅིག་ག་རེ་ད་ག་རེ་ཡང illegal immigrant རོ། ད་ཁྲིམས་མཐུན་མ་ཡིན་པའི་ཡུལ་གྱར་བ་དེ་འདྲ་མ་ཡིན་པ་དེ་ལ་ཚོ་ད་ཡིག་ཆ་དཀའ་ངལ་རང་བཞིན་གྱི་ཆེར་འགྲོ་གི་རོ། ད་དེ་དཀའ་ངལ་དེ་ཚོ་ཡིན་ས་རེད་ཡིན་ནའི་མཚམས་མཚམས་ང་ཚོ passport ཁོ་ལེན་ངོས་ལེན་བྱེད་ཀྱི་མ་རེད་དེ་ནི་ག་རེ་བྱེད་དགོས་ན་བསམ་བསམ་ཞིག་འདུག་ཡང། ད་དེ་འདྲ་ཡང་ཁོ་ཚོ་གི་ད་དེ་སླ་བོ་རོ་ག་ལ་བ་རོ།

ད་དེ་ག་ལ་བ་རེད་གནས་སྟངས་ག་ལ་བ་རེད། Issue ད་ད་ད་ད་ལྟ་གི་གནས་སྟངས་གནད་འགག་འདི་བྱས་དེ་ནི་དེ་དང་འབྲེལ་བའི་སྐད་འབོད་བྱེད་འདུག་ག་ལ་རྒྱ་གར་གྱི་གཞུང་གིས་ད་ལྟ་འདི་ལ་ག་ལ་བ་རེད་སྐད་འབོད་རྒྱག་མཁན་དེ་ཚོ་ལ་ག་འདྲས་བྱེད་ཀྱི་འདུག་ལབ་བྱེད་ར། ཨོ་འདི་དངོས་གནས་དངངས་འཚབ་འགྲོ་བ་བྱས་ཙང་སྤྱི་བཏང་དང་པོ་འདི་གཅིག་འདི་ལས་ང་ང་འདི་བསམ་ན་ཁོ་ར་སོ་ཡག་པོ་ན། འདི་ད་ལྟ་འདི་ག་རུ་བརྒྱུད་རིམ་འདི་ཚང་མ་ནང་ལོགས་ལ་བོད་པ་ང་ཚོ་བོད་པ་མི་ཁ་ཤས་ཀྱི་ཡང་ཨོ་ང་ཚོ་ཁ་སང་ང་རོགས་པ་ཁ་ཤས་ག་རེ་ཟེར་ལ་ནི་ཨོ་འདི་ཡག་པོ་འདུག་ག་རེ་ཟེར་ན་བོད་པ་ཡང་འདི་ཆགས་ཡས་རེད་ཤག་ལབ་ཀྱི་འདུག་ཡ་ང་ཚོ་མི་སེར་ཆགས་ཀྱི་རེད་ལ་ནི་ངས་འདི་འདྲས་མ་རེད་ལ་འདི་ནང་ལ་ཁོང་ཚོ་ད་ལྟ་ང་ཚོ་བོད་པ་འདི་རྒྱལ་ཁབ་གསུམ་ན་ཚུད་ཀྱི་ཡོད་མ་རེད་ཨ་ནི་ང་ཚོ་ནང་པ་ནང་པ་ད་ལ་ཡོད་རེད་ཡིན་ན་ཡང་སྟབས་མ་ལེགས་པ་ཞིག་ལ་ད་ང་ཚོ་བང་ལ་དེཤ་ནི་བོད་པ་སུ་གང་ཅི་ཡོད་མ་རེད་ནི་པ་ཀི་སི་ཐན་དང་ཨབ་གྷ་ནི་སི་ཐན་ན་དེ་བས་ཀྱང་ཡོད་མ་རེད་ར་ཨོ་ཁ་ཅི་ནི་ད་ལྟ་འདི་ནང་ལ་བོད་པ་ཡང་ཚུད་ཡོད་མ་རེད་ཁོང་ཚོ་ན་ད་ཁོང་ཚོ་ད་ཆོས་ལུགས་ཀྱི་གཉའ་གནོན་ཟེར་མཁན་ལ་འདུག་ག་ལ་ནང་པ་ལ་འདུག་ག་ལ་ད་བོད་པ་ལ་ན་འགྲིག་གི་ཡོད་རོ་ཁོ་རང་ཚོ་བོད་པ་ཁོང་ཚོ་དེ་ན་ཚུད་ཡོད་མ་རོ་དེ་ནི་དེ་ངའི་གྲོགས་པོ་ལ་ད་འདི་ད་ཁོ་རང་ཚོ་གོ་རྟོགས་མེད་པ་རོ་ཆགས་ཡོད་རོ། ད་དེ་ང་ཚོ་བོད་པ་ང་རང་བོད་པ་ཞིག་ཡིན་པའི་ཆ་ཆ་འདུག་ག་ལ་ད་དེ་འདྲའི་གི་ད་ལྟ་ལས་འགུལ་ཆེན་པོ་སྐད་འབོད་བྱེད་འདུག་ག་ལ་ང་ཡང་ད་དེ་ན་འཛུལ་ཞུགས་ད་ག་ལ་བ་ང་རང་གི་ག་ལ་བ་ད་ཐབས་ཤེས་ལ་བ་འཛུལ་ག་ལ་བ་ད་ངོ་རྒོལ་ལ་ཅིག་ཐེངས་མ་ཅིག་འགྲོ་ཡ་བྱུང་སོ་ར་ངའི་སེམས་སེམས་ན་དྲི་བ་འདི་རྟག་པ་བསླེབས་བསྡད་སོ་དཔེར་ན་ང་ག་གམ་སྐྱིད

བསམ་བློ་ཅིག་ཡོད་ར་དེ Ideals ལ་དགོས་རེད་ར། རྒྱལ་ཁབ་དེའི་རྨང་གཞི་དེ་བཞག་འདུག་ག་ལ། ཁོང་ཚོ་གི་རྩ་ཁྲིམས་གཏན་འབེབས་བྱེད་འདུག་ག་ལ་རྩ་ཁྲིམས་ནང་ལོགས་ཀྱི་ད་བསམ་བློ་ཁེ། རིན་ཐང་ཆེ་བའི་བསམ་བློ་ཁ་ཤས་ཅིག་ཡོད་ར། ད་འདི་དཔེ་གལ་ཆེན་པོ་རེད་དོ། དེ་ལ་ད་དངོས་གནས་ག་ལ་བ་རེད་བརྡབ་གསིག་འགྲོ་འགྲོ་ཡ་གི་དངངས་འཚབ་སྐྱེ་བ་ཡིན་ན་དེ་ང་ཚོ། རྒྱ་གར་ལ་ང་ཚོ་བཀའ་དྲིན་ཆེན་པོ་ཡིན་ན་དེ། དེ་ལ་ག་ལོར་སྲུང་སྐྱོབ་ལ་གོ་དེ་ལ་ད་བརྡབ་གསིག་མ་འགྲོ་མ་འགྲོ་ན་འགྲོ་འགྲོ་ཉེན་ཆེ་གི་འདུག་ལ་ནི་ད་ང་ཚོ་དངངས་འཚབ་སྐྱེ་བ་ན་དེ་ང་ཚོ་དེ་ནི་ང་སྐད་འབོད་ང་ཚོ་ཡང་དེ་འདོན་དགོས་གི་རེད་བསམ་གི་ད་དེ་ང་ཚོ་བཀའ་དྲིན་མཚོན་ཡ་ལ་འདི་ད་ང་ཚོ་རྒྱ་གར་ང་ཚོ་རྒྱ་གར་གི་ཆབ་སྲིད་ཚོགས་པ་གཅིག་ལ་ང་ཚོ་བཀའ་དྲིན་ཆེན་པོ་ལ་ཡ་ཡོད་མ་རེད་བ། རྒྱ་གར་གི་ག་ལོ་རེད་མི་རིགས་གཅིག་ལ་རྒྱ་གར་གི་ཆོས་ལུགས་བྱེ་བྲག་པ་གཅིག་ལ་ང་ཚོ་བཀའ་དྲིན་ཆེན་པོ་ལ་ཡ་འགྲིག་གི་ཡོད་མ་རེད་བ། རྒྱ་གར་རྒྱལ་ཁབ་དེ་བཀའ་དྲིན་ཆེན་པོ་རེད་ལ་གོ་རྒྱ་གར་རྒྱལ་ཁབ་དེ་ག་རེ་ལ་ན་རྒྱ་གར་རྒྱལ་ཁབ་གི་སྟེང་ག་ལོ་རྩ་བ་དེ་རྒྱ་གར་གི་རྩ་ཁྲིམས་དེ་ཆགས་འདུག་ག་ལ་རྩ་ཁྲིམས་འདི་དང་རིན་ཐང་ཆེན་པོ་མཐོང་ནས་ད་ང་ར་འགྲོ་དགོས་རྒྱུ་མཚན་གཅིག་འདི་རེད་ཤག་ད་ང་ར་གི་ཚང་མ་ཡག་པོ་བཏང་རོགས་ད། ཨ་ནི་ད་ཆེས་ལའོ་འགྲོ་གི་རེད་ནི་ད་ཕ་གི་སྐད་འབོད་རྒྱག་གར་འགྲོ་དུས་སྐབས་ལ། ལྡི་ལི་ལ་འགྲོ་དུས་སྐབས་ལ་དཔེར་ན་ཆ་བཞག་ན་རྒྱ་གར་གི་ས་ཆ་མང་པོ་ཞིག་ལ། མི་མི་འཛོམས་མ་བཅུག་ཡས་ཆེད་དུ་ད་ནི་ཨ་ག་ལའོ་རེད། གློ་བུར་གློ་བུར་ལ་རྒྱ་གར་གི་ད་ད་དཔེར་ན་རྒྱ་གར་གི་ལྡི་ལི་གི་སྐོར་སྲུང་གི Police ཡོད་ར་ཁོང་ཚོ་དམག་མི་གི་ལག་ན་རེད་ད་ལྟ་ཁོང་ཚོ་ཁྲིམས་ཁྲིམས་སྲུང་ཡེ་གི་ད་ལྟ་ཁོང་ཚོ་གི་ཐད་ཀར་ནང་སྲིད་གི་གི་འོག་ལ་ཆགས་གི་འདུག་ནང་སྲིད་ལས་ཁུངས་འོག་ལ་ཆགས་འདུག་ག་ལ་ཁོང་ཚོ་གི་མི་འཛོམས་མ་བཅུག་ཡ་གི་མི་དངོས་གནས་བྱས་ན་དམངས་གཙོ་ནང་ལོགས་ལ་མི་ག་འདུག་འཛོམས་བྱས་སོ་སོ་གི་ག་ལ་སྐད་འབོད་བྱས་ཆོག་གོ་ཏེ་དེ་ནང་ལ་ཡང་ཁོང་ཚོ་ཡང་ཁོང་ཚོ་ཁྲིམས་གསར་བ་བྱས་དཔེར་ན་ཁོང་ཚོ་གི Section one forty four ལབ་ནི་ཁྲིམས་ཅིག་འདུག་དཔེར་ན་ཁེན་ནི་ཧོ་ར་ནི་ཁོང་ཚོ་གི་ས་ཆ་དེ་ལ་མི་འཛོམས་མ་བྱེད་ཡ་ལ་མི་གསུམ་ལས་ལྷག་འཛོམས་པ་ཡིན་ན་ཁོང་ཚོ་གི་ལམ་སང་ཁོ་རང detain ག་ལབ detain Police གི་ཟུར་དུ་ཁྲིད་འགྲོ་ཡ་ཅིག་འདུག་དེ་འདྲས་གི་ཁོང་ཚོ་གི་ཁྲིམས་མང་པོ་ཅིག་བཟོས་བཞག་ཁོང་ཚོ་གི་དེ་དེ་དུས་དེ་ཉིན་མ་གཅིག་ལ་ཁོང་ཚོ་གི་ལག་བསྟར་ཐེངས་མང་པོ་བྱས་བཞག་གི་ས་ཆ་དེ་ལ་འཕྲད་པ་ལམ་སང་ཁོ་རང Police དེ་བཅར་བྱས་སྐད་འབོད་སྐད་འབོད་རྒྱག་མཁན་ཚང་མ་ཡ་ཁོ་རང་ཚོ Police གི་མོ་ཊ་ནང་བླུགས་འགྲོ་ཡ་འདྲ་ཅིག་བྱས་དེ་ནས་རྒྱ་གར་ས་ཆ་ཁ་ཤས་ལ

གདུག་རྩུབ་ལབ་དགོས་རེད police གིས་ད་ག་ལ་རེད་ད་འདི་ལྡི་ལི་ལ་འདི་གམ་ད I mean ལྡི་ལི་ལ་ས་ཆ་ཁ་ཤས་ལ་བྱས་ས་ཆ་ད་ཡུ་པི་ལ་བལྟས་པ་ཡིན་ན་ང་ཚོ་ཡུ་པི་ད་འགྲོ་ཡ་བྱུང་མ་སྟེ་ཡུ་པི་ལ་ཧ་ཅང་གི་ད་དངོས་གནས་ག་ལོ་རེད་སེམས་ལ་ག་ལོ་རེད་འདི་དངངས་འཚབ་སྐྱེ་དགོས་ཡ་འདུག་ད་མི་གཅིག་ཡིན་ན་དངོས་གནས་ལབ་ན་ད་འདི་དོ་སྣང་བྱེད་མཁན་ཅིག་ཡིན་ན་ཧ་ཅང་གི་ག་ལོ་རེད་གནས་སྟངས་ཆེ་ན་ཚོ་ཆ་བྱས་དཔེར་ན་མི་ཁ་ཤས་དེ་ལབ་གི་འདུག་ཧོང་ཀོང་ལ་རྒྱ་ནག་གི་གདུག་རྩུབ་འོག་ལ་རྒྱ་ནག་གི་གདུག་རྩུབ་ལ་གཉའ་གནོན་ལ་ངོ་རྒོལ་བྱེད་ཀྱི་ཟླ་བ་དྲུག་འགྲོ་གི་མི་མི་གཉིས་མ་གཏོགས་ད་སྲོག་ཤོར་ཡོད་མ་རེད་རྒྱ་གར་ལ་ག་ཚོད་བདུན་ཕྲག་གཅིག་ནང་ལོགས་ལ་ཡུ་པི་ཡུ་པི་གཅིག་པུ་ལ་ཡུ་པི་ཁེར་མ་ལ་མི་བཅོ་ལྔ་ལྷག་ཉི་ཤུ་ད་ཕལ་ཆེར་ད་ལྟ་གྲངས་ཀ་ཉི་ཤུ་བརྒལ་འགྲོ་གི་རེད་བདུན་ཕྲག་ཁ་ཤས་ནང་ལ་བདུན་ཕྲག་གཉིས་གསུམ་ནང་ལ་མི་ཉི་ཤུ་ལྷག་གི་སྲོག་ཤོར་བ་རེད་ད་འདི་དངོས་གནས་ཀྱི་ད

ག་རེ་བྱེད་ཀྱི་འདུག་པ་བྱས་ཙང་ནི་གཞུང་འདི་གཞུང་འཛིན་དེ་ད་ལྟ་རྒྱ་གར་གྱི་ཧིན་རྡུ་ཐུ་བ་བི་ཇེ་པི་ཀྱི་གཞུང་འཛིན་སླེབས་བྱས་རྒྱ་གར་ལ་བྱས་ཙང་འགྱུར་བ་ག་རེ་ཐེབས་ཤག་རོ། འདི་དངོས་གནས་གནད་འགག་ཆེན་པོ་ཞིག་གསུང་གི་འདུག་རྒྱ་གར་གྱི་ད་གཞུང་འཛིན་འདི་ད་ད་ལྟའི་ཆར་ལོ་དྲུག་བདུན་ཅིག་ཕྱིན་གོ་རོ། ལོ་ཉིས་སྟོང་བཅུ་བཞི་ནས་ད་ལོ་དྲུག་ལོ་དྲུག་ཟེར་བ་རོ། དེའི་ནང་ལོགས་ལ་རྒྱ་གར་གྱི་ད་ག་རེ་བྱེད་ལབ་ན་ད་ད་ཁྱེད་རང་གི་ལབ་ནང་བཞིན་ཀཱཤ་མིར་ཀཱཤ་མིར་མངའ་སྡེ

ཁྲིམས་ཀྱི་ཆ་རྐྱེན་དེ་སྔོན་མ་ནས་གཏོར་ཚར་རེད། དངོས་ཡོད་ལ་བལྟས་པས་ན། ཡིན་ནའི་ད་ཁྲིམས་ཀྱི་ཆ་རྐྱེན་མིང་ཙམ་བསྡད་ཡོད་རེད། ད་ད་རྒྱ་གར BJP ཀྱི་སླེབས་ནི་ཆེན་ཁ་ཆེ་ཁྲིམས་ཀྱི་ཆ་རྐྱེན་དེ་མེད་པ་བཟོས Kashmir མངའ་སྡེ་གཅིག་དེ་རོ། མངའ་སྡེ་དེ་ཁོ་རང་མེད་པ་གཏོར་བཤིག་བཏང་མངའ་སྡེ་དེ་མེད་པ་བཟོས་མངའ་སྡེ་དེ་ནི་རང་བཞིན་གྱི་ད་ག་ལ་བ་རེད Union Territory ནང་བསྒྱུར་རོ། རོ། མངའ་སྡེ་དེ་མེད་པ་བཟོས་གཞུང་གི་དབུས་ནས་ཐད་ཀར་འཛིན་སྐྱོང་བྱས། ཁ་ཐུག་འཛིན་སྐྱོང་ཡོད་རེད། ཁ་ཐུག་འཛིན་སྐྱོང་ཡོད་སྐྱོར་གྱི་འདི་འདྲའི་ཞིག་བསྒྱུར་བཞག་ཡོད་རོ། འདིའི་རྐང་བཙུགས་ནི་མི་སྲིད་བྱུས་འཛིན་ས་དེ་ཁ་ཤས་ན་ཀ་ཤི་མིར་མང་ཆེ་ཆེ་ཁ་ཆེ་ཡིན་པའི་ཆ་ནས་འཛིན་གོ་ལབ་ནི་ང་ཚོ་ཚང་མས་ཤེས་དེ་གོ་རོ། ཨེ་དེའི་ནང་བཞིན་གྱི་ད་ལྟ་དགོན་པ་ད་ང་ཚོ་ཉེ་ཆར་བཱ་བཱ་རི་མཱ་སི་ཇིད་རོ་ད་ཁ་ཆེའི་གི་དགོན་པ་ད་སྐད་གྲགས་ཆེན་པོ་དུས་རབས་བཅུ་དྲུག་བཅུ་བདུན་ནས་ཡིན་ས་རེད་རོ་ཕལ་ཆེར་ད་ལྟ་འཇའ་ཡན་གྱི་ལེ་ཚན་གཅིག་ནང་ལོགས་ལ་ག་རེ་རེད་ད་ལྟ་མོ་གལ་གལ་སོའི་རོ་ད་འདི་དང་འབྲེལ་བ་ཡོད་སྐྱོར་ཆ་དེ་གོ་རོ། དེའི་ལྷ་ཁང་འདི་ད་ཁ་ཆེ་གི་ལྷ་ཁང་འདི་ད་ཧིན་རྡུ་གཅིག་དུང་དམིགས་བསལ་གྱི་དུས་རབས་ཁར་སྤྱི་དང་ལོ་རྒྱུས་རྙིང་པ་ཡིན་ས་རེད་ཧིན་རྡུ་གི་ངོ་ལོག་བྱས་ཏེ་ད་དམིགས་བསལ་གི་བི་ཇེ་པི་གཞུང་འཛིན་སླེབས་བྱས་རོ་བི་ཇེ་པི་ག་རེ་མ་རེད་བརྒྱད་ཅུ་གྱ་གྲངས་ནས་བྱས་ནི་ནི་བི་ཇེ་པི་གི་འདི་ནང་ལོགས་རུ་འཛུལ་ཞུགས་བྱས་ད་མཐའ་མ་འདི་ལ་དགུ་བཅུ་གོ་གྲངས་ནང་ཁ་ཆེ་རེད་བབ་རི་མཱ་སི་ཇིད་གཏོར་རོ། ཁ་ཆེའི་ལྷ་ཁང་དེ་གཏོར་ད་འདས་ཁོ་རང་ཚོས་ཀྱི་ད་ས་ཆ་དེ་ཟིན་དེ་འདྲས་ཆགས་ངེས་ཆགས་ད་འདི་ཧིན་རྡུ་ལ་ས་ཆ་དེ་ཚུར་རག་རེད་པ་རྒྱ་གར་གྱི་ད་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཐག་གཅོད་ནང་ལོར་རོགས་རོགས་ད་དེ་ཡིན་དུས་དེ་ཚོ་ཆ་ཚང་བལྟས་པ་ཡིན་ན་རེད་ད་ཅིག་རང་བཞིན་གྱི་ཆབ་སྲིད་འདི་ལ་ད་ཅིག་ཚང་མ་ལ་ད་ཅིག་སྤྱི་ཡོངས་ཀྱི་ཆ་ནས་ད་འདི་ནང་ལོགས་ལ་ཁ་ལས་རང་ཚོ་སྙིང་དོན་ཞིག་འདུག་ཨ་འདི་གིས་ག་རེ་སྟོན་དགོས་ན་བི་ཇེ་པི་དང་པོ་སྲིད་དབང་ཆབ་སྲིད་ག་འདྲས་རོགས་ཞེས་ངོས་འཛིན་ཟིན་ཡ་ཅིག་ཡོད་རེད་པ་བི་ཇེ་པི་ལ་དེ་དབང་ཆ་ག་འདྲས་སླེབས་ཡོད་ལབ་ན

ཧིན་རྡུ་གི་ལྟ་བ་མཁྲེགས་འཛིན་ཟིན་ནས་བྱས། རེད་པ། ད་ལྟ་དམིགས་བསལ་གྱིས་ད་ལྟ་ལ་ཁ་ཆེ་ལྷ་ཁང་གཏོར་མཁན་གྱི་ད་གཏོར་ཡས་ཀྱི་ད་འགོ་ཁྲིད་མཁན་གཙོ་བོ་གཅིག་ཆ་དེ་ཁོ་རེད་པ་ཨད་ཝ་ནི་རེད་པ། ད་ཨད་ཝ་ནི་གི་མཁྲེགས་འཛིན་གྱི་བསམ་བློ་དེ་ནང་ལོགས་ལ་ད་དམིགས་བསལ་གྱིས་ཆོས་ལུགས་ཀྱི་ད་ཧིན་རྡུ་སུ་རེད་ཁ་ཆེ་སུ་རེད་ལབ་ནས་དབྱེ་བ་འབྱེད་ཡས་ཀྱི་ད་སྲིད་ཇུས་འདིའི་ནང་ལོགས་ལ་རེད་པ་ཨད་ཝ་ནི། བི་ཇེ་པི་བརྒྱད་ཅུ་གྱ་དགུ་ལོ་ལ་འོས་ཤོག་སྒོར་བསྡུ་དུས་ཁ་ཆེ་ཤ་དགོན་པ་གཏོར་ཚར་བའི་རྗེས་ལ་རེད་ད་བརྒྱད་ཅུ་གྱ་དགུ་ལོ་འོས་ཤོག་བསྡུ་དུས་ཁ་ཆེ་ཤ་ཁོ་ཚོ་འདི་ར་ད་བརྒྱད་ཅུ་རྐུབ་ཀྱག་གཉིས་ནས་བྱས་རྐུབ་ཀྱག་བརྒྱད་ཅུ་གྱ་དྲུག་ལ་འཕར་འདུག་དེ་རྗེས་ལ་ལོ་གཉིས་རྗེས་ཡང་བསྐྱར་ཁོ་ཚོ་འགོ་ནས་འོས་བསྡུ་བྱས་ཏེ་བརྒྱ་ཉི་ཤུར་ཆགས་འདུག་ད་ལོ་བཅུ་གྲངས་ནང་ལོགས་ལ་རྐུབ་ཀྱག་གཉིས་ནས་རྐུབ་ཀྱག་བརྒྱ་ཉི་ཤུར་ཆགས་ཡོད་འདུག་ད་དེས་ག་རེ་སྟོན་གྱི་ཡོད་ལབ་ན་བི་ཇེ་པི་གི་སྲིད་ཇུས་དེ་གར་ད་ཁོ་རང་ཚོ་གི་ཁེ་ཕན་དེ་ག་བར་འགྲུབ་ཀྱི་ཡོད་ལབ་ན་རྒྱ་གར་ནང་ལོགས་ཧིན་དུ་མང་པོ་ཅིག་ཡོད་པ་ཧ་གོ་བ་རེད་ཁོ་རང་ཚོ་ཆབ་སྲིད་དེ་ད་ང་ཚོ་དབྱིན་ཇི་ནང་ལབ་ན Politics of Division རེད་དོ་ད་ཡིན་རྒྱུ་གསལ་ཁ་ཚོད་རེད་མི་རྣམས་ལ་བགོས་བྱས་མི་བགོས་བྱས་ནི། འདི་ཁྱོད་འདི་རེད་ང་འདི་རེད་ལབ་ཡ་གི་བསམ་ཆབ་སྲིད་དེ་བསྐྲུན་བྱས་རེད་པ་དེའི་ཁོར་ཡུག་ནང་ལོག་ནས་སོ་སོའི་གི་ད་ག་ལོག་རེད་ཅིག་ཁེ་ཕན་སྒྲུབ་ཡ་ཅིག་ཡོད་རེད་པ་དེ་འདྲའི་གི་ལྟ་བ་ཆགས་བསྡད་ཡོད་རེད་པ་བི་ཇེ་པི་རེད་ད་ལོ་རྒྱུས་རིང་པོ་ཡོད་རེད་པ་དམིགས་བསལ་གི་ཁ་ཆེ་ལ་སྡང་པོ་བྱས་ད་ང་ཚོ་འདི་ལབ་ཡ་ཅིག་ཡོད་རེད་པ་དགྲ་གསར་བ་བལྟ་ཡ་ཅིག་ཡོད་རེད་པ་དགྲ་བཟོས་ཙང་པ་ཀི་སྟན་དགྲ་གཙོ་བོ་ཆགས་བསྡད་ཡོད་རེད་པ་དེ་རྗེས་ལ་དགྲ་ནང་ལོག་ནང་དགྲ་དང་ཕྱི་དགྲ་གཉིས་ཀ་ཟེར་རེད་པ་དེ་བཞིན་འདི་ལ་འདི་ལ་ངོས་ཟིན་བྱས་དེ་ནས་སོ་སོའི་ནང་ལོག་རྡོག་རྩ་གཅིག་སྒྲིལ་བཟོ་ཡ་གི་ཆ་ཤས་དེ་འདྲ་ཅིག་ཡོད་རེད་པ།

འདི་བྱ་དགོས་དེ་ཡིན་ན་ཡང་ཁྲིམས་ཡིག་འདི་གི་སྔ་ཕྱི་བར་གསུམ་ལ་ཡོད་པ་དང། རྒྱབ་ལྗོངས་དང་ད་ལྟ་གཞུང་གཞུང་འཛིན་གྱི་ཁོ་རང་ཚོ་སྔོན་མ་ལས་ཀ་བྱེད་སྟངས་ཚང་མ་བལྟས་པ་ཡིན་ན་འདི་ག་རེ་ལབ་དགོས་རེད། གནས་ཚུལ་ཟུར་དུ་རྡོག་རྡོག་ཅིག་རེད་མི་འདུག་འདི་ལ་ཐུག་བཞག་པའི་གནས་ཚུལ་མང་པོ་ཅིག་དང། ལོ་རྒྱུས་ཐོག་ལ་མར་བལྟས་པ་ཡིན་ན་འདི་ནི་ག་ལོ་ད་ག་ལོ་ཁོང་ཚོ་ལྟ་བ་བྱེ་བྲག་པ་ཅིག་ཐོག་ནས་ཁོང་ཚོ་ལས་ཀ་འདི་ཚོ་བྱེད་ཀྱི་ཡོད་པ་གསལ་པོ་འདྲ་བོ་ཆགས་བསྡད་ཡོད་རེད་པ། ཨ་ནི་ད་འདི་ང་ཡང་འོན་ཏེ་འདྲ་བོ་རེད་ཟེར་ད་འདི་མཐའ་མ་ཐག་གཅོད་འདི་ལ་ད་རྒྱ་གར་གྱི་ག་རེ་ལབ་དགོས་རེད་མ་འོངས་པ་ད་རྒྱ་གར་གྱི་རྒྱ་གར་ཁོང་ཚོ་གྱི་ད་རྒྱལ་ཁབ་འདི་རྨང་གཞི་བཙུགས་མཁན་མི་དེ་ཚོ་གྱི་ད་བཞི་བཅུ་ཞེ་བདུན་ལོ་ལ་རྒྱ་གར་རང་བཙན་རག་བྱས་ཁོང་ཚོ་གྱི་རྒྱ་གར་གྱི་རྩ་ཁྲིམས་གཏན་འབེབས་བྱས་རེད་པ་ད་འདི་ནང་ལ་མི་ག་རེ་ལབ་དགོས་རེད་དངོས་གནས་གྱི་གཟི་བརྗིད་ལྡན་པ་མི་མང་པོ་ཅིག་གིས་ཁོང་ཚོ་གྱི་རྩ་ཁྲིམས་འདི་བྲིས་རེད་པ། ཡིན་ན་ཡང་མ་འོངས་པ་ད་རྒྱ་གར་ག་འདྲས་ཆགས་ཀྱི་རེད་ལབ་ཡ་འདི་ད་འདི་ད་ལྟ་མི་མང་གིས་ངོ་རྒོལ་སྐད་འབོད་བྱེད་ཡ་དང་དེ་འདྲ་བྱེད་ཡ་དང་གཙོ་བོ་ད་ལྟའི་དྲི་བ་དེ་སླེབས་ཡོད་ས་རེད། མ་འོངས་པར་རྒྱ་གར་འདི་མུ་མཐུད་ནས་ང་ཚོ་རྒྱ་གར་འདི་རྒྱལ་ཁབ་འདི་གནས་པ་ཡིན་ན། ཨ་ནི་རྒྱ་གར་འདི་རྒྱལ་ཁབ་ག་འདྲས་ཅིག་ལ་འགྱུར་འགྲོ་གི་རེད་ལབ་ཡ་མུ་མཐུད་ནས་ག་འདྲས་ཅིག་གནས་བསྡད་ཀྱི་རེད་ལབ་ཡ་ང་ཚོ་རྒྱལ་ཁབ་མང་པོ་ཅིག་ག་འདྲས་འགོ་ལ། མ་འོངས་པར་གྱི་རྒྱ་གར་འདི་ག་འདྲས་ཅིག་གནས་དགོས་ལབ་ཡ་འདི་དྲི་བ་འདི

མ་འོངས་པ་ང་ཚོ་བོད་པ་ནང་ལ་འདི་ཕལ་ཆེར་ཀླད་རྡོག་ཁག་པོ་རེད་བསམ་གྱི་འདུག་ཡ་ཀྱེ་རོ་ལྟ་བ་མཁྲེགས་འཛིན་བྱེད་ཡ་ད་གུ་ཡངས་ད་དེ་ནི་དེ་ནང་ལོག་རྙོག་དྲ་མང་པོ་བྱེད་རོ་ད་འདི་དག་གི་མུ་མཐུད་ནས་འགྲོ་བསྡད་ཀྱི་རེད་དེ་རྗེས་ནི་དེ་དེ་རྙོག་དྲ་འདི་ལ་ད་ད་ད་ལྟ་གི་བརྗོད་གཞི་འདི་ལ་ལྟ་སྟངས་མང་པོ་བྱེད་ད་ཡ་འདུག་ད་དེ་ཕལ་ཆེར་ང་རང་ང་རང་གི་སྐད་ཆ་བཤད་ཚང་མ་བཤད་རོ་ད་དེ་ཚང་མ་ཏག་ཏག་རོ་ཆགས་སོང་དེ་འོ་ཅེ་ཁྱེད་རང་གི་འདི་ལ་དྲི་བ་ཞུ་ཡ་ཡོད་པ་ཡིན་ན་དེ་ནི་ད་ང་ང་ངའི་ངོས་ནས་འདི་གམ་ཟིན། ད་ངའི་ཐ་མ་ལ་སའི་སྤྱི་སྟངས་ཡོད་ད་ཡིན་ན་མདོ་མདོ་མདོ་མདོ་ཡེ་ཡང་རྒྱལ་གྱི་རོ་ཐ་མ་སྙི་བ་འདི་ཟེར་བ་རེད་ཐ་མ་དམུ་ནེ་འདི་ད། ཅིག་ལབ་ན་ཐམས་ཅད་རྒྱ་ཡན་གྱིས་ལབ་པ་ནང་བཞིན་ང་ཡང་འདི་ལབ་འདོད་བྱུང། ཅིག། སོ་སོ་ཡིན་ན་ད། ཅིག་ད་ལྟའི་ཆར་ལ་ང་ཚོ་ག་ཅིག་དོ་སྣང་བྱེད་སྐོར་ག་ཅིག་འཛུལ་ཞུགས་བྱེད་སྐོར་ལ་ཡང་སྐད་ཆ་བཤད་རོ་འཛུལ་ཞུགས་ལ་ད་རིམ་པ་མང་པོ་ཡོད་ཀྱི་རེད་ཡིན་ན་ག་ཅིག་དོ་སྣང་བྱེད་དགོས་ཀྱི་འདུག་ཅིག། ཁྱེད་རང་ལབ་པ་ནང་བཞིན་ང་འདི་རང་ཡིན་རྒྱ་གར་ལ་ཆུ་ཚོད་སྐྱེལ་ས་བྱས་ལ་རྒྱ་གར་ན་ཤ་ཚ་ཡོད་ས་བ་བྱས་ལ་རྒྱ་གར་གྱི་སྤྱི་ཚོགས་རྒྱ་གར་གྱི་རྒྱལ་ཁབ་ཀྱི་ཁྱད་ཆོས་བཟང་པོ་འབྱོར་བ་དེ་གཏོར་བཤིག་འགྲོ་གི་ཡོད་ན་དེ་ལ་རང་བཞིན་གྱི་སེམས་འཚབ་བྱས་ད་དེ་ལ་རང་བཞིན་གྱི་ད་ངོ་རྒོལ་བྱས་ཐབས་ཤེས་བྱེད་ཀྱི་རོ་རྒྱ་གར་ལ་ན་སྤྱི་ཚོགས་ཀྱི་རོ། རྒྱ་གར་ལ་གཞུང་བཙན་གཞུང་འཛིན་དེ་མ་རོ་ཨེ་རོ། དེ་ཡིན་དུས་གཞུང་འཛིན་ལ་ངོ་ལོག་བྱས་ཏེ་རང་བཞིན་གྱིས་ད་སོ་སོ་རྒྱ་གར་ལ་ཤ་ཚ་ཡོད་ས་བ་དེ་ལ་འགལ་ཟླ་ཆགས་གོ་བསམ་གོ་དེ་རོ་གཅིག་བྱས། གཉིས་པ་དེ་ཡང་ད་ལྟ་ང་ཚོ་ཁ་ཤས་ཀྱིས་ཡིན་ཕྱི་མ་གྲོས་ཚོགས་ནང་ལོགས་སྐད་ཆ་སླེབས JNU དང་ང་ཚོ་མཐོ་སློབ་གཉིས་སྐད་ཆ་ང་ཚོ་ང་གཉིས་གཉིས་མཐོ་སློབ་རྙིང་པ་འདི་ག་ལ་ད་སློབ་ཡོན་ཡར་སྤར་མ་སྤར་སྐོར་གྲོས་ཚོགས་ནང་ལོགས་ལ་སྐད་ཆ་ཅིག་ག་རེ་ལབ་ན་གཅིག་བྱས་ན་ད་སློབ་ཡོན་སྤར་དགོས་ཡ་གི་ད་འདི་ད་ད།

ཕྱོགས་གཅིག་བལྟས་ན་བདེན་པ་རེད་ལ་ཡིན་གྱི་རེད་གཏན་གཏན་ང་ཚོའི་སྐྱབས་བཅོལ་གྱི་གནས་སྟངས་ནང་ལོགས་ལ་དཀའ་ངལ་མང་པོ་བྱུང་དུས་གཅིག་པ་གཅིག་རྐྱང་བཤད་ཀྱི་གོ་སྐབས་ཡོད་ཀྱི་མ་རེད། བཤད་པ་ཙམ་གྱིས་མཚམས་མཚམས་སོ་སོའི་གི་སྤྱི་ཚོགས་དང་སོ་སོའི་གི་ད་སྐྱབས་བཅོལ་གྱི་གནས་སྟངས་ལ་བསམ་བློ་བཏང་དགོས་ཡ་གལ་ཆེན་པོ་ཆགས་ཀྱི་ཡོད་ཀྱི་རོ། ཡིན་ནའི་འདི་ག་ལ་བསམ་ཚུལ་གལ་ད་འདི་ག་ལ་སོ་སོའི་གང་ཐུབ་ཐུབ་ཅིག་ད་སོ་སོའི་གི་ནུས་པ་ལ་དཔགས་པའི་ཡ་སྐད་ཆ་ཅིག་བཤད་ཡིན་ན་རེད་སོ་སོའི་ནུས་པ་ལ་དཔགས་པའི་འཛུལ་ཞུགས་ཅིག་མ་བྱས་པ་ཡིན་ན། ང་ཚོ་འཐབ་རྩོད་ཀྱི་ཐུག་ས་གཙོ་བོ་དེ་ངས་བསམ་པ་ལ་ནི་བཟང་སྤྱོད་དང་ང་ཚོ་འདི་ལ་ཡོད་རོ། ད་ཅིག་གཉའ་གནོན་ལ་དགག་པ་བྱས་ཀྱི་འཐབ་རྩོད་ཅིག་རེད་བསམ་གྱི་ཡོད་རོ།

དོན་ལ་ལན་དཔོན་ཡང་ཡོད་མ་རེད་དོན་ཡོད་ཐོབ་ཐང་ཡོད་དབང་ཆ་ཡང་ཡོད་མ་རེད་བ་ཡིན་ན་ཡང་འདི་སྐོར་ལ་ང་ཚོ་གི་ད་རྒྱབ་སྐྱོར་ལྟ་བ་ཏག་ཏག་འཁྱེར་ཡ་སྦྱོར་འདི་གལ་ཆེན་པོ་རོག་འདུག་རེད་བ་ཡ་ང་ཚོ་འདི་དཀའ་ངལ་འདི་རྗེས་མ་ང་ཚོ་ལ་འཕྲད་སྲིད་གི་རེད་བསམ་གི་འདུག་ཡ་འོང་ད་འདི་དབུ་ཅན་གི་སྡོམ་ཡག་པོ་བྱས་སོང་དེ་ནི་ད་ད་ག་ཚོད་ང་ཚོ་གི་ཁ་སང་ལེ་ཚན་སྔོན་མ་འདི་མུ་གལ་ཆེ་ད་ད་འདི་བྱེད་ད་རྒྱ་རྒྱ་གར་ད་མུ་འབྲེལ་བ་རོག་ཆགས་བསྡད་གི་འདུག་དེ་ནི་ལེ་ཚན་རྗེས་མ་ལ་ད་ང་ཚོ་རྒྱ་གར་ད་འབྲེལ་བ་རྩ་བ་རང་ནས་མེད་པ་ཞིག་ལེ་ཚན་དམིགས་བསལ་ཅིག་གི་ལེ་ཡིན་ད། རེད་རེད་རེད་བསམ་གི་བྱས་ཡིན་ད། རེད།